ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོ་མཆུ་ཟླའི་ཚེས་པ་བཅོ་ལྔ་སྟེ་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་ཆེན་ཁྱད་པར་ཅན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད་ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་འཆི་མེད་ལགས་དང། སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་རྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་རང་བཞིན་གྱི་བོད་དོན་རྒྱབ་སྐྱོར་གནང་བ་དེ་ནི་བོད་མི་ཚོའི་བློ་སྟོབས་ཀྱི་འབྱུང་ཁུངས་ཡིན་པ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་བཀའ་སློབ་སྩལ་ཡོད་པའི་སྐོར་སོགས་གསར་འགྱུར་ཁག་དང། ཡང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐྱོ་རུ་ཕྱིན་ཡོད་པ་ཉམས་ཞིབ་པ་ཁག་གིས་གཏམ་བཤད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་དེ་ནས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཞུང་གི་དྲག་གནོན་སྲིད་ཇུས་འོག་མྱོང་བཞིན་པའི་གཞིས་བཞུགས་བོད་མི་ཚོའི་སྙིང་སྟོབས་མ་ཉམས་པར་རྒྱུན་གནས་ཐུབ་ཡོད་པས་བཙན་བྱོལ་ནང་གི་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོར་སེམས་ཤུགས་མ་ཆག་རོགས་ཞེས་སྦིར་སེལ་ནང་ལ་སྐོང་ཚོགས་གནང་བཞིན་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐོག་གསུངས་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། ཡང་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཉེ་དུས་བོད་ཀྱི་ཁམས་སྡེ་དགེ་རུ་རྒྱ་ནག་གཞུང་གི་ཆུ་ཤུགས་གློག་འདོན་འཛུགས་སྐྲུན་ལས་གཞིར། ས་གནས་བོད་མི་རྣམས་ཀྱིས་ངོ་རྒོལ་གནང་བར་རྒྱ་གཞུང་གིས་བོད་མི་མང་དག་ཅིག་འཛིན་བཟུང་བྱས་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང་མཇུག་ཏུ་ཐེངས་འདིའི་གླེང་མོལ་གྱི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། སྡེ་དགེ་དབོན་སྟོད་ཁུལ་དུ་ཁྱོན་བསྡོམས་མི་གྲངས་གཅིག་སྟོང་ལྷག་འཛིན་བཟུང་བྱས་འདུག། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་རྒྱ་ནག་གི་དྲག་ཆས་ཉེན་རྟོག་དམག་མིས་དགོན་པའི་དགེ་འདུན་པ་དང་དབོན་སྟོད་གྲོང་ཚོའི་ཡུལ་མི་བསྡོམས་ཆིག་སྟོང་ལྷག་འཛིན་བཟུང་བྱས་ཡོད་པ། བོད་ནང་ནས་རང་ཉིད་ཀྱི་བདེ་འཇགས་ཆེད་མིང་འབོད་མ་བྱས་པའི་གནས་ཚུལ་མཁོ་སྤྲོད་པ་ཁག་ཅིག་གིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་བྱས་བྱུང། མི་འབོར་ཉིས་སྟོང་ཙམ་ཡོད་པའི་དབོན་སྟོད་གྲོང་ཚོ་ནས་མི་གཅིག་སྟོང་ལྷག་འཛིན་བཟུང་བྱེད་སྐབས་བོད་མི་དེ་དག་ལ་སོ་སོའི་བཟའ་ཆས་རྩམ་པ་དང་ཉལ་ཆས་འཁྱེར་དགོས་ལུགས་བཙན་བཀའ་བཏང་འདུག་ཅིང། དེ་ནི་བོད་མི་དེ་དག་འཕྲལ་དུ་གློད་གྲོལ་གཏོང་རྒྱུ་མིན་པའི་རྟགས་མཚན་ཞིག་ཡིན་པ་གནས་ཚུལ་མཁོ་སྤྲོད་གནང་མཁན་ཞིག་གིས་བརྗོད་འདུག་ལ། འཇུ་བཟུང་བྱས་པའི་བོད་མི་སྟོང་ཕྲག་གཅིག་ལྷག་ཙམ་ཡོད་པ་དེ་དག་ཉེན་རྟོག་པའི་ས་ཚིགས་གཅིག་གི་ནང་ལ་བཀག་ཉར་བྱེད་སའི་ཆ་རྐྱེན་མེད་པར་བརྟེན་ས་གནས་གང་སར་ཁ་བཀྲམ་ནས་བཞག་ཡོད་པ་བརྗོད་བྱུང།

བོད་ཤར་ཕྱོགས་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་ཆུ་ཤུགས་གློག་འདོན་གསར་རྒྱག་གི་ལས་གཞི་དེར་བོད་མི་མང་ཚོགས་འཛིན་བཟུང་བྱས་པར་བཞུགས་སྒར་དུ་རྒྱ་གཞུང་ལ་ངོ་རྒོལ་ལས་འགུལ་སྤེལ་ཡོད་འདུག་དེ་ཡང་ཕྱི་ཚེས་ཉེར་གསུམ་ཉིན་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་གཞོན་ནུ་ལྷན་ཚོགས། བུད་མེད་ལྷན་ཚོགས། རྒྱལ་ཡོངས་དམངས་གཙོ་ཚོགས་པ་བཅས་ནས་བོད་མི་ཚོར་གདུང་སེམས་མཉམ་སྐྱེད་ཆེད་རྒྱ་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་ཡོད་ཅིང། སྐབས་དེར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ནས། རྒྱ་ནག་གཞུང་གིས་གཞིས་ལུས་བོད་མི་ཚོར་གདུག་རྩུབ་དང་མནར་གཅོད་དེ་འདྲ་བཏང་བར་མཐའ་གཅིག་ཏུ་དགག་པ་ཡོད་པ་དང། བོད་མི་ཚོའི་རེ་འདོད་ལ་རྒྱ་གཞུང་གིས་ངེས་པར་དུ་ཉན་འཇོག་བྱ་དགོས་ཅེས་འགྲེལ་བརྗོད་གནང་ཡོད་པ་རེད། ཨ་ཅེ། གཞིས་ལུས་བོད་མི་ཚོ་གི་ཐ་ན་སོ་སོའི་སྲོག་ཡིན་ཅེས་བློས་བཏང་བྱས་ཅིག་ཁོ་རང་ཚོ་ལ་ཞི་བའི་ཐོག་ནས་དེ་འདྲའི་རེ་བ་དང། འབོད་སྐུལ་ཞུ་ཡ་དེ་ལ་ངེས་པར་དུ་དགྲ་བོ་རྒྱ་ནག་གཞུང་ཡིན་པའི་ནས་ཅིག་ཁོང་ཚོའི་གི་དེ་འདྲའི་རེ་བ་དང་དེ་འདྲའི་ཐོག་ལ་ངེས་པར་དུ་ཅིག་བསམ་བློ་བཏང་ཡ་གི་དུས་ཚོད་ཅིག་ཆགས་ཡོད་རེད་བསམ་གྱི་འདུག་ལགས། ཡང་བོད་རང་བཙན་སློབ་ཕྲུག་ཚོགས་པའི་རྒྱ་གར་ནང་གི་འགན་འཛིན་བསྟན་འཛིན་པ་སངས་ལགས་ནས་ཀྱང། བོད་མི་ཚོས་ཆུ་ཤུགས་གློག་འདོན་གྱི་ལས་གཞི་མཚམས་འཇོག་ཡོང་བར་ཞི་བའི་སྒོ་ནས་འབོད་སྐུལ་གནང་ཡོད་ནའང་རྒྱ་ནག་གཞུང་གིས་དེ་ལ་ཉན་འཇོག་མི་བྱེད་པ་དེར་ང་ཚོས་ངོ་རྒོལ་བྱེད་རྒྱུ་གལ་ཆེན་ཡིན། བོད་མི་གནས་སྤོས་ཀྱི་གནས་ཚུལ་བོད་ཀྱི་ས་གནས་གང་ས་ལ་བྱུང་གི་ཡོད་པས་བོད་ཀྱི་ཁོར་ཡུག་དང་བོད་མི་ལ་གནོད་འཚེ་ཚབས་ཆེན་ཕོག་གི་ཡོད་ཅིང། འཛམ་གླིང་གི་གཞུང་དམངས་ཚང་མས་གནད་དོན་དེར་དོ་སྣང་བྱེད་རྒྱུ་གལ་ཆེན་པོ་མཐོང་གི་ཡོད་པ་འགྲེལ་བརྗོད་གནང་ཡོད་པ་རེད། ས་ཆ་ག་བ་ག་ས་ལ་དེ་འདྲའི་མང་པོ་ཞིག་བྱུང་བསྡད་ཡོད་རེད། དེའི་སྒང་ལ་གཅིག་ལྟ་དུས་ཁོར་ཡུག་སྒང་ལ་ང་ཚོ་རྣམ་པ་གཅིག་ལྟ་བ་ན་བོད་ཀྱི་རྒྱུག་ཆུ་དེ་ཚོ་ཚང་མ་བོད་པ་གཅིག་པུ་མ་ཡིན་པར་ད་ལྟ་ཨེ་ཤ་ཡ་ཁག་གི་མི་དུང་ཕྱུར་གཅིག་དང་ཕྱེད་ཀ་ཞིག་ལ་ང་ཚོ་བརྟེན་ནས་བསྡད་ཡོད་ད་བྱས་ཙང་བོད་ཀྱི་ཁོར་ཡུག་ལ་གཅིག་གནོད་སྐྱེལ་གྱི་ཡིན་ན་འདི་ང་ཚོ་བོད་པ་དང་བོད་མི་གཅིག་པུ་མ་ཡིན་པར་འཛམ་གླིང་ཕྱོགས་ཡོངས་གཅིག་ལ་འདི་གི་ཏན་ཏན་གནོད་སྐྱེལ་གྱི་ཡིན་སོང་བྱས་ཙང་ང་ཚོ་འཛམ་གླིང་མི་མང་ཚང་མ་དང་གཞུང་དང་ཚང་མ་ཡིས་འདིའི་གནད་དོན་སྒང་ལ་གང་ཐུབ་ཐུབ་ཅིག་སྐད་ཆ་བཤད་ཐུབ་བ་དང་འདིའི་སྒང་ལ་ཨ་ནི་ཅིག་འབོད་སྐུལ་ཞུ་ཐུབ་ཡ་དེ་ང་ཚོ་གལ་ཆེན་པོ་ཞིག་མཐོང་གི་འདུག་ལབ་ནས་ཞུ། ཡང་ཡུ་རོབ་བོད་རིགས་གཞོན་ནུ་ལྷན་ཚོགས་ཀྱིས Swiss གྲོང་ཁྱེར Zurich དུ་ཡོད་པའི་རྒྱ་ནག་གཞུང་ཚབ་ཡན་ལག་ལས་ཁུངས་མདུན་དུ་བོད་ཤར་ཕྱོགས་སྡེ་དགེ་རུ་ཆུ་ཤུགས་གློག་འདོན་གསར་རྒྱག་དང་འབྲེལ་བའི་དཀའ་རྙོག་དེར་འཁྲབ་སྟོན་གྱི་ལམ་ནས་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་ཅིང། དེ་ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ཉིན་དགོང་མོ། ཡུ་རོབ་བོད་རིགས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་མི་བདུན། སུད་སི་གྲོང་ཁྱེར། ཛུ་རིག་ནང་གི་རྒྱ་ནག་གཞུང་ཚབ་ཡན་ལག་ལས་ཁུངས་མདུན་དུ་འདུ་འཛོམས་ཀྱིས། བོད་ནང་གི་བོད་མི་ཚོས་ཞུ་འབོད་ཀྱི་རྣམ་པ། འཁྲབ་སྟོན་གྱི་སྒོ་ནས་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་རེད་འདུག། དེའི་སྐོར་ཡུ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཀྱི་ཟུང་འབྲེལ་ཚོགས་གཙོ་ཚེ་རིང་དགོན་པ་ལགས་ཀྱིས་འདི་ག་ཨེ་ཤ་རང་དབང་རླུང་འཕྲིན་ལས་ཁང་ལ་ངོ་སྤྲོད་གནང་བར།
ང་ཚོས་འདི་ཁོང་ཚོ་བོད་སྦུག་ལ་སྐད་འབོད་རྒྱག་མཁན་དེ་ཚོ་ཡི་ད། རྒྱ་མིའི officials དེ་ཚོ identify བྱེད་ཡ་དེ་ཚོ་བྱེད་གི་ཡོད་རེད། ཨཱ་ནི་འདིའི་དམིགས་བསལ་ང་ཚོ་རྒྱ་མིའི consulate ཛུ་རིག་ལ་ང་ཚོ་སུད་སི་ལ་ད་ང་ཚོ་གི press ལ་ཡིན་གཅིག་མིན་གཅིག pressure ཅིག་བཏང་ནས་ཁྲོད་སོང་ང་ཚོ་འདི་བྱེད་ཀྱི་བ་ཧ་གོ་གི་ཨ་ནི་འདི། བོད་པ་བོད་སྦུག་ལ་སྐད་འབོད་རྒྱབ་མཁན་དེ་ཚོ་ལ་ཡིན་གཅིག་མིན་གཅིག་གྱབ་དགོས་ཡོད། ལབ་ངས་ཁྲོད་སོང་ཨ་ནི། ང་ཚོ International Community སུའི་སུ་ཡིན་ན་ཡས་ཨ་ནི་ང་ཚོ་ཅི་རིགས་ཀྱི་ཁོང་ཚོ་ལ་གྱི་མི་ཁོང་ཚོ་ལ་ལ་ཡིན་ན་ཡས་རེད། ང་ཚོ་ཧུ་ད་བ་ད་བྱེད་ཀྱི་ཡོད་ཁོང་ཚོ་ཡིས་ཁོང་ཚོའི Safety Ensure བྱེད་ཀྱི་བ། ཨ་འདི་གང་ལགས་ང་ཚོ་བོད་པ་བོད་སྦུག་ལ་སྐད་འབོད་རྒྱབ་མཁན་འདི་ཚོ་ནང་བཞིན་ང་ཚོ་ཡི Hydro Power Plant འདི་བཟོས་ཡ་ལ་འདི་ཡིན་གཅིག་མིན་གཅིག་བཀག་དགོས་རེད་བསམ་ཚུལ་ང་ཚོ་འདི་རེད། རྒྱ་ནག་གཞུང་གི་འཛུགས་སྐྲུན་གྱི་ལས་གཞི་དེ་དག་གིས་བོད་ཀྱི་ཁོར་ཡུག་ལ་གཏོར་སྐྱོན་དང་བོད་མིའི་འཚོ་གནས་ལ་ཉེན་ཁ་བཟོ་བ་དང། བོད་ནི་ང་ཚོའི་ཕ་ཡུལ་ཙམ་མ་ཡིན་པར། འགྲོ་བ་མི་ས་ཡ་མང་པོའི་འཚོ་གནས་ཀྱི་རྟེན་གཞིའི་ཆུའི་ཐོན་ཁུངས་ཤིག་དང། མི་རབས་མང་པོར་གཙིགས་འཛིན་དང་བདག་སྐྱོང་བྱ་དགོས་པ་ཞིག་ཡིན་ཞིང། ད་རེས་ངོ་རྒོལ་གྱི་ལས་འགུལ་དེ་ནི་རྒྱ་ནག་གཞུང་གིས་བོད་མི་གང་བྱུང་འཛིན་བཟུང་བྱེད་པའི་བྱ་སྤྱོད་འགོག་ཐབས་ཡོང་བའི་རྒྱལ་སྤྱིའི་སྤྱི་ཚོགས་ལ་འབོད་སྐུལ་ཞུ་ཆེད་ཡིན་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ཡང་བོད་ཀྱི་ཁམས་སྡེ་དགེའི་ནང་ཛ་དྲག་གི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཆེད་ཨ་རིའི་ནིའུ་ཡོག་ཏུ་ངོ་རྒོལ་སྐད་འབོད་བྱས་ཡོད་ཅིང། དེ་ཡང་ཕྱི་ཟླ་གཉིས་པའི་ཚེས་ཉི་རྩ་གཉིས་ཉིན་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་ཡོད་པའི་བོད་རང་བཙན་ལས་འགུལ་བ་བོད་མི་འགའ་ཤས་ཀྱིས་ནེའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ཡོད་པ་རེད་འདུག་ངོ་རྒོལ་བྱེད་མཁན་ཚོས་འཕྲེད་དར་ཞིག་གི་ཐོག་ལ་ཉེ་བའི་ཆར་སྡེ་དགེ་རྫོང་གི་མི་མང་གིས་ཉེན་རྟོག་པར་ཞུ་འབོད་བྱེད་བཞིན་པའི་བརྙན་པར་དང་རྒྱ་ནག་གཞུང་གི་བཙན་དབང་གིས་སྡེ་དགེའི་བོད་མི་གྲོང་ཚོ་དང་དགོན་སྡེ་ཁག་དྲུག་དང་བོད་མི་སྟོང་ཕྲག་འགའ་ཤས་གནས་གཞན་དུ་གནས་སྤོ་དགོས་པའི་བཙན་སྐུལ་བྱེད་རྒྱུ་མཚམས་འཇོག་དགོས་པའི་འབོད་ཚིག་བཅས་དབྱིན་ཡིག་ནང་བྲིས་ནས་ངོ་རྒོལ་སྤེལ་ཡོད་འདུག་ཁམས་སྡེ་དགེ་རྫོང་གི་ཛ་དྲག་གི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཆེད་ཕྱི་ཚེས་ཉི་རྩ་བཞི་ཉིན་ས་གནས་གཞོན་ནུ་ཚོགས་པས་ནེའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ་ངོ་རྒོལ་སྐད་འབོད་ཞིག་ཀྱང་གོ་སྒྲིག་ཞུ་འཆར་ཡོད་པ་རེད་འདུག། ད་ལྟ་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ཆེད་སྒྲིག་གི་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡོད། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་ཉིན་ཡོ་རོབ་སྦེལ་ཇམ་རྒྱལ་ཁབ་ཀྱི་རྒྱལ་ས་སྦིར་སེས་དུ། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་དངོས་སུ་འགོ་འཛུགས་གནང་ཡོད་པ་དང། ཚོགས་ཆེན་གྱི་དབུ་འབྱེད་མཛད་སྒོའི་ཐོག་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དང་འབྲེལ་བའི་དབྱིན་ཡིག་ནང་སྩལ་བའི་གསུང་འཕྲིན་སྒྲོག་སྦྱང་གནང་ཡོད་པའི་ནང། གཞི་རྒྱ་ཆེ་བའི་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་དོན་རྒྱབ་སྐྱོར་གནང་བ་དེས་བོད་དོན་འཐབ་རྩོད་དེ་ཡང་གསོན་ཤུགས་རྒྱུན་སྐྱོང་བྱེད་པར་ཕན་ཐོགས་ཡོད་པ་དང། བོད་མི་ཚོར་མཚོན་ན་བློ་སྟོབས་ཀྱི་འབྱུང་ཁུངས་ཤིག་ཀྱང་ཡིན་པ་མ་ཟད་བོད་དོན་རྒྱབ་སྐྱོར་བྱེད་པ་དེས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་ངོ་བོ་རྒྱུན་འཛིན་སླད་ཞབས་འདེགས་བསྒྲུབ་ཐུབ་པ་ཡང་མཚོན་ཐུབ། དེར་བརྟེན་ངོས་ཀྱིས་བོད་དོན་རྒྱབ་སྐྱོར་བ་ཡོངས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཞེས་དང། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་གནད་དོན་དེ་དྲང་བདེན་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཙམ་མ་ཡིན་པར་འགྲོ་བ་མིའི་རིགས་ལ་ཞབས་འདེགས་བསྒྲུབ་ཐུབ་པའི་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སྲུང་སྐྱོབ་ཀྱི་གནད་དོན་ཞིག་ཡིན་པ་སོགས་བཀའ་སྩལ་ཡོད་འདུག། ཞིབ་ཕྲའི་གནས་ཚུལ་གཤམ་ལ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་ཞུ་གནང་རེད། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ཉིན་ཡུ་རོབ་བྷེལ་ཇམ་རྒྱལ་ཁབ་ཀྱི་རྒྱལ་ས་སྦྲ་སིལ་དུ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་དངོས་སུ་འགོ་འཛུགས་གནང་སྟེ། ཚོགས་ཆེན་དབུ་འབྱེད་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཚོགས་ཆེན་ཐེངས་དགུ་པ་དང་འབྲེལ་བའི་གསུང་འཕྲིན་སྒྲོག་སྦྱང་གནང་བའི་ནང། I send my warmest greetings and བཀྲ་ཤིས་བདེ་ལེགས། གཞི་རྒྱ་ཆེ་བའི་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་དོན་ལ་རྒྱབ་སྐྱོར་གནང་བ་དེས་བོད་དོན་འཐབ་རྩོད་དེ་ཡང་གསོན་ཤུགས་རྒྱུན་འཁྱོངས་བྱས་པར་ཕན་ཐོགས་ཡོད་པ་དང། བོད་མི་ཚོར་མཚོན་ན་བློ་སྟོབས་ཀྱི་འབྱུང་ཁུངས་ཤིག་ཀྱང་ཡིན་པ་མ་ཟད་བོད་དོན་རྒྱབ་སྐྱོར་བྱེད་པ་དེས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་ངོ་བོ་རྒྱུན་འཛིན་སླད་ཞབས་འདེགས་བསྒྲུབས་པ་ཡང་མཚོན་འདུག་དེར་བརྟེན་ངོས་ཀྱིས་བོད་དོན་རྒྱབ་སྐྱོར་བ་ཡོངས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ངོས་ཀྱིས་རྒྱུན་དུ་ཁྱོད་ཚོས་བོད་དོན་རྒྱབ་སྐྱོར་གནང་བ་དེ་ནི་དྲང་བདེན་ལ་རྒྱབ་སྐྱོར་གནང་བ་ཞིག་ཡིན་པ་བཤད་ཀྱི་ཡོད། འོན་ཀྱང་བོད་ཀྱི་གནད་དོན་ནི་དྲང་བདེན་དང་འགྲོ་བ་མིའི་ཐོབ་ཐང་ཙམ་མིན་པར། འགྲོ་བ་མི་སྤྱིའི་བདེ་རྩར་ཕན་ཐོགས་ཡོད་པའི་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་སྲུང་སྐྱོབ་དང་འབྲེལ་བ་ཆེན་པོ་ཆགས་ཡོད་ལ། ཁོར་ཡུག་ཐོག་ནས་བཤད་ན་བོད་མཐོ་སྒང་ནི་འཛམ་གླིང་གི་མི་གྲངས་ཐེར་འབུམ་གཉིས་ལྷག་གི་འཐུང་ཆུ་ཡི་འབྱུང་ཁུངས་ཀྱང་ཡིན་ཞེས་བཀའ་སློབ་ལམ་སྟོན་ཕེབས་འདུག་ཐེངས་འདིའི་ཚོགས་ཆེན་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་རྣམ་གཉིས་གཙོས་པའི་འཛམ་གླིང་གི་རྒྱལ་ཁབ་བཞི་བཅུ་ཞེ་གཉིས་ནས་ཚོགས་བཅར་བ་བརྒྱ་དང་བརྒྱད་ཅུ་ལྷག་མཉམ་ཞུགས་གནང་འདུག་ཅིང་སྐབས་དེར་སྲིད་སྐྱོང་མཆོག་གིས་གཏམ་བཤད་གནང་བའི་ནང། The middle way, a new strategy to focus on the historical status of Tibet as an independent state. བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཞིག་ཡིན་པར་ལོ་རྒྱུས་ཀྱི་བདེན་དཔང་ཁུངས་སྐྱེལ་བྱས་ནས་དབུ་མའི་ལམ་གྱི་སྲིད་བྱུས་ཐོག་ཤར་བསྐྱོད་བྱེད་མུས་ཡིན། གལ་ཏེ་ལོ་རྒྱུས་ཐོག་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་ངོས་འཛིན་མ་ཐུབ་པ་ཡིན་ན་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་པའི་རྐྱེན་ཅི་ཡང་མེད་ཅེས་དང་རྒྱལ་ཁབ་སུ་ཞིག་གིས་བོད་དེ་རྒྱ་ནག་གི་ཆ་ཤས་རེད་གསུང་བ་ཡིན་ན་ང་ཚོས་བོད་ནི་གཞན་གྱིས་དབང་བསྒྱུར་བྱས་པའི་རྒྱལ་ཁབ་ཅིག་ཡིན་ཞེས་བརྗོད་རྒྱུ་ཡིན་ལ། ངེད་ཀྱིས་ད་བར་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པ་ཐུག་འཕྲད་བྱས་པའི་སྐབས་གལ་ཏེ་ཁྱེད་རང་ཚོས་མུ་མཐུད་བོད་དེ་རྒྱ་ནག་གི་ཆ་ཤས་རེད་ཅེས་བརྗོད་པ་ཡིན་ན་འདི་ནི་རྒྱལ་སྤྱིའི་ཁྲིམས་ལུགས་དང་འགལ་བ་རེད་ཅེས་ནན་ཏན་བྱས་ནས་འགྲེལ་བརྗོད་བྱེད་ཀྱི་ཡོད་ཅེས་གསུངས་སོང། ཡུ་རོབ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་བ་སྐུ་ཞབས་མི་ཁེ་ལ་སི་པེག་སཱ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Tibet is not part of China and never was, ད་རེས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེའི་བརྒྱུད་ནས་ང་ཚོས་གཙོ་བོ་ལོ་རྒྱུས་ཐོག་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་དང་རྒྱ་ནག་གི་ཆ་ཤས་མིན་པ་གསལ་སྟོན་བྱ་རྒྱུ་ཙམ་མ་ཟད། བོད་ནི་ཐུན་མོང་མ་ཡིན་པའི་རིག་གཞུང་གིས་ཕྱུག་པའི་རང་བཙན་རྒྱལ་ཁབ་ཅིག་ཡིན་པ་ངོས་འཛིན་བྱེད་དགོས་པའི་དགོས་འདུན་བཏོན་རྒྱུ་ཡིན། བོད་དོན་གླེང་བའི་སྐབས་ཡུ་རོབ་རྒྱལ་ཁབ་ཚོས་མཉམ་རུབ་ཀྱིས་ལས་དོན་སྤེལ་རྒྱུ་ནི་ཧ་ཅང་གི་གལ་འགངས་ཆེ་ཞིང། རྒྱུ་མཚན་ནི་ཡུ་རོབ་རྒྱལ་ཁབ་ཚོ་ནི་རྒྱ་ནག་ལྟར་དབང་ཆ་གཅིག་སྡུད་ཀྱི་ལམ་ལུགས་མིན་པར་ཡུལ་ལུང་སོ་སོར་རང་ཐག་རང་གཅོད་ཀྱི་ཐོབ་ཐང་ཆ་ཚང་ལྡན་ཡོད། ད་དུང་ཚོགས་ཆེན་དེའི་ཐོག་ཡུ་རོབ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ངོས་ནས ྋགོང་ས་ཏཱ་ལའི་བླ་མ་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་སྐུའི་ཡང་སྲིད་ཀྱི་ཐོག་རྒྱ་ནག་གཞུང་གིས་ཐེ་ཇུས་བྱེད་དབང་མེད་པའི་སྐོར་གསལ་སྟོན་བྱ་རྒྱུ་དང། རྒྱ་ནག་གཞུང་གིས་བོད་ནང་བཙུགས་པའི་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭའི་སྐོར་ལ་གླེང་སློང་བྱེད་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་འབུམ་རམས་པ་སྐུ་ཞབས Hans-Gert Pöttering ལགས་ནས།

མི་རིགས་རྒྱ་བསྒྱུར་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ལུགས་དང་འགལ་ཡོད་པའི་སྐོར་འཁོད་ཡོད་པ་རེད། གཞན་ཡང་ཐེངས་འདིར Brussels དུ་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་འདི་ཚེས་ཉི་ཤུ་རྩ་གསུམ་ནས་འགོ་འཛུགས་ཀྱིས་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་བར་ཉིན་གྲངས་གསུམ་རིང་འཚོགས་ཀྱི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཞུང་གི་དྲག་གནོན་སྲིད་བྱུས་འོག་མྱོང་བཞིན་པའི་གཞིས་བཞུགས་བོད་མི་ཚོའི་སྙིང་སྟོབས་མ་ཉམས་པར་རྒྱུན་གནས་ཐུབ་ཡོད་པས་བཙན་བྱོལ་ནང་གི་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོར་སེམས་ཤུགས་མ་ཆག་རོགས་ཞེས Brussels ནང་ལ་སྐོང་ཚོགས་གནང་བཞིན་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐོག་ལ་གསུངས་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། But never lose hope, we don't lose hope, Tibetans inside Tibet have not lost hope. སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ནས་ཉི་ཤུ་རྩ་ལྔ་བར་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས Belgium གྱི་རྒྱལ་ས Brussels ནང་འཚོགས་བཞིན་པ་དང་བསྟུན།

དེ་སྔ་སྲིད་སྐྱོང་གི་ལས་གནས་བཞེས་པའི་རྗེས་དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་དེ་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པའི་གྲོས་ཆོད་ཁག་ཅིག་བཏོན་བཞིན་ཡོད་པ་གསུངས་གནང་སོང།
ཡང་ལས་རིམ་ཐོག་ཚོགས་བཅར་བ་ཞིག་གིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ། ད་ལྟ་ཤིན་ཅང་ནང་རྒྱ་ནག་གཞུང་གི་དྲག་པོའི་སྲིད་བྱུས་དེར་མི་རིགས་སྡེབ་གསོད་ཀྱི་ལས་གཞི་ཞིག་ཡིན་པར་ངོས་འཛིན་གནང་བཞིན་ཡོད་པར། བོད་ནང་གི་བོད་མི་ཚོར་རྒྱ་ནག་གཞུང་གིས་དྲག་གནོན་བྱས་པ་ཚོར་མི་རིགས་སྡེབ་གསོད་ཀྱི་ལས་གཞི་ཞིག་ལ་ངོས་འཛིན་གནང་གི་ཡོད་མེད་ཐད་བཀའ་འདྲི་ཞུས་སྐབས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུངས་ན། རྒྱ་ནག་གཞུང་གིས་བོད་ནང་བོད་མི་ཚོའི་ཆོས་དང་རིག་གཞུང་སྐད་ཡིག་ཁོར་ཡུག་དང་ཉིན་རེའི་འཚོ་བ་སོགས་སྤྱི་ཡོངས་ནས་དྲག་གནོན་བྱེད་བཞིན་ཡོད་པར་མི་རིགས་རྩ་བརླག་གཏོང་རྒྱུའི་ལས་གཞི་ཞིག་ཡིན་པར་ངོས་འཛིན་གནང་གི་ཡོད་པ་དང། བོད་ནང་བོད་མི་ཚོར་དབུགས་གཏོང་མ་ཐུབ་པའི་ཁོར་ཡུག་ཞིག་གི་འོག་གནས་ཡོད་པ་སྐབས་དེར་ལན་འདེབས་གནང་སོང།

མགོན་པོ་མཆོག་གི་བཀའ་སློབ་ལམ་སྟོན་རྣམས་ལ་གསན་གཟིགས་གནང་མཁན་མི་སྟོང་ཚོ་མང་པོ་ཡོང་གི་ཡོད་ཀྱང། ད་ཆ་ང་ཚོ་མི་དཀྱུས་མ་ཞིག་གིས་གཏམ་བཤད་བྱས་སྐབས་མི་གསུམ་བརྒྱ་ནས་བཞི་བརྒྱ་ཙམ་མ་གཏོགས་ཡོང་གི་མེད་སྟབས། དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་རྒྱལ་སྤྱིའི་ནང་བོད་དོན་དང་འབྲེལ་བའི་སྐོར་སྐྱོད་བྱས་སྐབས་དངོས་ཡོད་གནས་ཚུལ་རྣམས་ཁྱབ་ཚད་ཆེ་རུ་གཏོང་རྒྱུའི་ཆེད་རྒྱལ་ཁབ་དེ་དག་གི་གསར་འགྱུར་བརྒྱུད་ལམ་ཁག་ལ་འབྲེལ་བ་ཤུགས་ཆེ་གནང་བཞིན་ཡོད་པ་གསུངས་གནང་སོང། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་ཡུ་རོབ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་སྦེལ་ཇི་ཡམ་བོད་ཀྱི་སྐུ་ཚབ་དོན་གཅོད་ཁང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་བཅས་ཀྱི་ཐུན་མོང་གིས་གོ་སྒྲིག་གནང་བ་དང། རྒྱལ་ཁབ་ཁག་འདྲ་མིན་བཞི་བཅུ་ཞེ་བཞི་ཙམ་ནས་ཚོགས་བཅར་བ་ཁྱོན་བརྒྱ་དང་བརྒྱད་ཅུ་ལྷག་ལྷན་འཛོམས་གནང་འདུག། གནས་ཚུལ་དེའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་བོད་ནང་གི་འགྲོ་བ་མི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་ཕྱིན་ཡོད་པ་ཉམས་ཞིབ་པ་ཁག་གིས་གཏམ་བཤད་གནང་བའི་སྐོར་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་གསན་རོགས་གནང། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས་སྦེལ་ཇི་ཡམ་རྒྱལ་ས Brussels ནང་གི་ཐོན་གསོལ་མགྲོན་ཁང་དུ་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གསུམ་ནས་རྩ་ལྔ་བར་ཉིན་གྲངས་གསུམ་རིང་ཚོགས་ཡོད་ཅིང་ཐེངས་འདིའི་གཏམ་བཤད་ཀྱི་ལེའུ་དང་པོའི་ནང་ད་ལྟའི་བོད་ནང་གི་ཛ་དྲག་གི་གནས་སྟངས་དང་འབྲེལ་བའི་སྐོར་གཏམ་བཤད་གནང་མཁན་གྱི་ཁོངས་སུ།

བོད་ནང་གི་ད་ལྟའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་གཟིགས་པ་ཡིན་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་བོད་དེ་བཞིན་འཛམ་གླིང་ནང་རང་དབང་ཉུང་ཤོས་ཡོད་པའི་རྒྱལ་ཁབ་སི་རི་ཡ་དང་ལྷོ་སུ་དཱན་དང་མཉམ་དུ་ཚུད་ཡོད་པ་རེད་ལོ་སྔོན་མ་སླར་ཡང་རྒྱ་ནག་དེ་བཞིན་འཛམ་གླིང་ནང་དྲ་རྒྱའི་རང་དབང་ཐོག་བཀོད་ཉེས་གཏོང་མཁན་སྡུག་ཤོས་གྲས་སུ་ཚུད་ཡོད་པ་དང་རྒྱ་ནག་དམར་ཤོག་ཚོགས་པས་བོད་ནང་གདུག་རྩུབ་ཅན་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པར་བོད་ནང་གི་བོད་མིའི་གནས་སྟངས་ཐབས་སྐྱོ་བོ་ཞིག་ཏུ་གྱུར་ཡོད་པ་རེད་ལྷག་པར་དུ་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ནང་བོད་པའི་སློབ་ཕྲུག་ཚོར་སོ་སོའི་ཆོས་དང་རིག་གཞུང་སྐད་ཡིག་སོགས་སྦྱང་རྒྱུའི་རང་དབང་མེད་པའི་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་རེད། མ་ཟད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་རྒྱ་ནག་གཞུང་གིས་བོད་མི་མང་པོ་འཛིན་བཟུང་བཀག་ཉར་བྱེད་མུས་དང་ཕྱི་སྡོད་བོད་མི་ཚོ་དང་འབྲེལ་ལམ་བྱེད་པར་དོགས་སྲུང་དང་དམ་དྲག་ཤུགས་ཆེ་བྱེད་མུས་ཡིན་པའི་རྐྱེན་གྱིས་བོད་ནང་ལོགས་ནས་གནས་ཚུལ་རག་རྒྱུ་ཉུང་དུ་ཕྱིན་ཡོད་པ་རེད་ཡིན་ན་ཡང་ང་ཚོས་ཤེས་རྟོགས་བྱུང་པར་སྔ་ལོ་རྒྱ་ནག་གཞུང་གིས་ཁྱོན་བོད་མི་བཞི་བཅུ་ཙམ་བོད་མིའི་ངོ་བོ་སྟོན་པར་འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད་གྲངས་ཐོ་འདི་ནི་ང་ཚོས་ཤེས་རྟོགས་བྱུང་པ་གཅིག་པོར་དང་ང་ཚོས་ཤེས་རྟོགས་མ་བྱུང་པ་འདི་ལས་མང་བ་ཡོད་སྲིད་པ་རེད་ཅེས་གསུངས་གནང་སོང།

ངོས་ཀྱིས་ལོ་སུམ་ཅུ་མ་ཟིན་ཙམ་བོད་ནང་ལོགས་ཀྱི་ཤེས་ཡོན་གནས་སྟངས་ཐོག་སྐུ་ལས་བསྐྱོན་པ་ཡིན་མ་ཟད་ངོས་རང་ཆུང་དུས་བཅའ་སྡོད་སློབ་གྲྭའི་ནང་གི་གནས་སྟངས་དངོས་སུ་མྱོང་ཚོར་ཡོད་མཁན་ཞིག་ཡིན་སོང་ཙང་ད་རེས་ཀྱི་ལྷན་འཛོམས་དེ་ཡང་བོད་དེ་རྒྱུན་འཛིན་ཐུབ་ཐབས་དང་འབྲེལ་བ་ཆགས་ཀྱི་ཡོད་པ་རེད་བོད་དེ་རྒྱུན་འཛིན་ཐུབ་པ་ལ་ང་ཚོའི་མ་འོངས་གང་འདྲ་བཟོ་མིན་ལ་རག་ལུས་ཡོད་པ་དང་ང་ཚོའི་མ་འོངས་གང་འདྲ་ཡོང་མིན་དེ་ད་ལྟའི་ཤེས་ཡོན་ལ་རག་ལུས་ཡོད་པ་རེད་འདས་པའི་ལོ་ངོ་བཞི་བཅུ་ཞེ་ལྔའི་ནང་བོད་ནང་གི་བོད་མི་མི་རབས། བཞི་ཙམ་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ནང་བསྐྱོད་མྱོང་ཡོད་པ་རེད་འདི་ནི་རྒྱ་ནག་གཞུང་གི་མི་སེར་སྤེལ་ལས་རྗེས་ཀྱི་ལྟ་བའི་ལྐོག་ཇུས་ཤིག་ཆགས་ཀྱི་ཡོད་པ་རེད་ད་ལྟ་རྒྱ་ནག་གཞུང་གིས་བོད་མདོ་དབུས་ཁམས་གསུམ་ནས་བོད་པའི་ན་གཞོན་བརྒྱ་ཆ་བརྒྱད་ཅུ་གྱ་བརྒྱད་ཙམ་བཅའ་སྡོད་སློབ་གྲྭའི་ནང་མི་འདོད་བཞིན་དུ་བཙན་དབང་ཐོག་ནས་བཅུག་ཡོད་པ་རེད། སློབ་གྲྭ་དེ་དག་ནང་ཕྲུ་གུ་ཚོར་དམག་སྦྱོང་ལྟ་བུའི་སྦྱོང་བརྡར་དང་རྒྱ་ནག་གཞུང་ལ་དགའ་ཞེན་གྱི་སློབ་གསོ་སྤྲོད་ནས་བོད་པའི་ཕྲུ་གུ་རྣམས་རྒྱ་ཞེན་ཅན་དུ་བསྒྱུར་ཐབས་སུ་སྲིད་ཇུས་ངན་པ་ཞིག་ཡིན་པ་དང་འདི་ནི་བོད་ཀྱི་ས་ཁུལ་རེ་ཟུང་ཙམ་མིན་པར་བོད་ཁྱོན་ཡོངས་ནང་ལག་བསྟར་བྱེད་མུས་ཡིན་པ་གསུངས་གནང་སོང། དེ་རྗེས་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་དགྲ་ལྷ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གསང་བའི་མྱུལ་ཞིབ་དང་བདེ་སྲུང་དང་འབྲེལ་བའི་བརྗོད་གཞིའི་ཐོག་གསུང་བཤད་གནང་ཡོད་པ་རེད། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་ཡུ་རོབ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་སྦེལ་ཇི་ཡམ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་བཅས་ཐུན་མོང་གིས་གོ་སྒྲིག་གནང་བ་དང་ཚོགས་ཆེན་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་དབུས་པའི་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་དེ་བཞིན་རྒྱལ་ཁབ་ཁག་འདྲ་མིན་བཞི་བཅུ་ཞེ་བཞི་ཙམ་ནས་ཕེབས་པའི་ཚོགས་བཅར་བ་ཁྱོན་བརྒྱ་དང་བརྒྱད་ཅུ་ལྷག་ལྷན་ཞུགས་གནང་ཡོད་པ་རེད། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས། གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་ཁ་སང་ཕྱི་ཚེས་ཉི་ཤུ་གསུམ་ཉིན་བལ་ཡུལ་དགེ་ལུགས་དགོན་ཁག་བཅུའི་རྒྱུགས་སྤྲོད་ཆེན་མོའི་སློབ་གཉེར་མཐར་སོན་རྣམས་ལ་ཕྱག་འཁྱེར་དང་སློབ་མ་རྩེ་ཕུད་རྣམས་ལ་ཡང། གཟེངས་རྟགས་བྱ་དགའ་གནང་འདུག་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་དབུ་བཞུགས་ཐོག་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་སོ་གཉིས་པ་དང་འབྲེལ་བའི་ཆོས་འབྲེལ་ཁག་འདི་ཟླའི་ཚེས་ཉི་ཤུ་གཅིག་ནས་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་པའི་ནང་དབུ་འཛུགས་གནང་ཡོད་པ་དང་ཁ་སང་ཕྱི་ཚེས་ཉི་ཤུ་གསུམ་ཉིན་བལ་ཡུལ་དགེ་ལུགས་དགོན་ཁག་བཅུའི་རྒྱུགས་སྤྲོད་ཆེན་མོའི་སློབ་གཉེར་མཐར་སོན་རྣམས་ལ་ཕྱག་འཁྱེར་གནང་རྒྱུའི་མཛད་སྒོ་འཚོགས་གནང་སྐབས་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་དགེ་འདུན་འདུས་མང་ཡོངས་ལ་བཀའ་སློབ་སྩལ་དོན། རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན

སྤྱིར་ན་རྩ་བའི་ཆ་ནས་ད་ལྟ་ལོ་ང་ཚོ་དེ་ད་ལྟ་སྨོན་ལམ་གྱི་དུས་ཚོད་ཞིག་འདུག་ཆ་དུས་ཚོད་དང་ནི་ད་སྨོན་ལམ་སྐབས་ལི་ཡ་ད་སྨོན་ལམ་གྱི་ཞལ་འདོན་གསུང་ཡ་ཉི་མ་བརྒྱད་ལི་ཡ་ཚོགས་ཐེངས་སྐབས་ཐེངས་བཞི་ལྔ་ཞིག་འདུག་ཚོགས་དགོས་ཡ་འདུག་ཆ་དགོས་ཡོད་རེད་ཨ་ནི་གཅིག་དམ་བཅའ་དང་ཨ་ནི་སྐམ་ཚོགས་དང་རླན་ཚོགས་སེ་ང་ཚོ་ཞིག་ཞུ་ཡ་དེ་འདྲ་ཞིག་རེད་ཡིན་ནམ་ཡིན་ན་ད་ང་ཚོ་ཞིག་དེ་རིང་དེ་ཞོགས་ཀས་ཀྱི་ད་མཛད་རིམ་དེ་ཨ་ནི་གཅིག་ཨ་ཅག་ཆུ་ཚོད་གཉིས་ལྷག་ཙམ་དེ་འདྲ་ཞིག་འགོར་སོང་ཨོ་དེ་རིང་ལི་ཡ་དཔེ་མེད་ཟེར་ཡག་པོ་འདུག་བྱུང་སོང་ཟེར་ཡ་ཡིན། ད་རྒྱུགས་འབྲས་འདི་ཡིས་ད་ང་ཚོ་སྤྱི་བཏང་རྩ་བའི་གི་ད་དགོན་ཁག་བཅུ་ཡི་ནང་ལོགས་ནས་ད་འཛིན་གྲྭ་ད་མ་སོང་ན་མཛོད་རབ་འབྱམས་པ་ཉི་ཤུ་རྩ་གསུམ་བཅས་འདུལ་བ་རབ་འབྱམས་པ་གཉིས་དབུ་མ་རབ་འབྱམས་པ་ཕྱག་འཁྱེར་བཞེས་མཁན་དགེ་འདུན་པ་གྲངས་བཅུ་ཨ་དག་ནང་བཞིན་ཕར་ཕྱིན་རབ་འབྱམས་པ་ནི་ཕྱག་འཁྱེར་བཞེས་མཁན་ཨ་ནི་དགེ་འདུན་པ་གྲངས་ཉི་ཤུ་རྩ་དྲུག་ཨོ་དེ་ག་ནང་བཞིན་ཨ་ནི་ད་དགོན་ཁག་བཅུ་གི་དེ་ནས་གཅིག་སློབ་མ་རྩེ་ཕུད་ཟེར་ནས་ད་བརྒྱ་ཆ་ཡོངས་རྫོགས་ནས་ཆ་ཚང་དུ་ཨང་གི་དང་པོ་ད་དགོན་ཁག་བཅུ་ནས་ད་རེ་རེ་དུ་ཡོད་རེད།

སྒྲུབ་སོང་ཟེར་ཞེས་རྡོ་སེ་ཡིན་འདུ་བྱེད་ན། ཡང་དགེ་བཤེས་ལགས་ཀྱིས་རྒྱུགས་སྤྲོད་ཆེན་པོ་འདིའི་ནང་བཙུན་མ་བཞི་བཅུ་ཞེ་བརྒྱད་ལྷག་ཙམ་མཉམ་ཞུགས་གནང་བ་རྣམས་ལ་ཡང་ཕྱག་འཁྱེར་ཐོབ་པར་གསུང་གི་འདུག་ཡང་ད་རིང་བོད་ཟླ་དང་པོའི་ཚེས་བཅོ་ལྔ་སྟེ་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཉིན་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་དད་ལྡན་སེར་སྐྱ་མི་མང་རྣམས་ལ་མཇལ་ཁ་སོགས་བསྩལ་གནང་མཛད་གཏན་འཁེལ་འདུག། རྒྱ་ནག་ནང་ས་ཁང་གི་རིན་གོང་མར་ཟགས་ཟིན་པ་དེ་འཕྲལ་དུ་སླར་གསོ་ཡོང་རྒྱུ་གནས་སྟངས་ཁག་པོ་ཆགས་ཡོད་འདུག་དེ་ཡང་འདི་གའི་རྒྱ་སྐད་སྡེ་ཚན་གྱིས་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་རྩིས་ཞིབ་ལས་ཁང་གི་གྲངས་ཚད་ཞིབ་རྩིས་བྱས་པ་ནས་མཐོང་ཐུབ་རྒྱུར། ཁང་པ་གསར་རྒྱག་དང་དེ་བཞིན་ཁང་པ་རྙིང་པའི་རིན་གོང་མུ་མཐུད་ནས་གཅོག་ཆ་བྱས་པའི་འོག་རྒྱ་ནག་གི་ཁང་པའི་རིན་གོང་སྤྱི་ཟླ་དང་པོའི་བར་མར་ཆག་ཡོད་པ་དང། སྤྱི་ཟླ་དང་པོའི་ནང་རྒྱ་ནག་གི་ཁང་པའི་རིན་གོང། ལོ་སྔོན་མ་ལས་བརྒྱ་ཆ་ཀླད་ཀོར་ཚེག་ལྔ་ཆག་ཡོད་ཅིང་དེའི་ནང་ནས་པེ་ཅིན་དང་ཧྲང་ཧའེ་སོགས་གྲོང་ཁྱེར་ཆེ་ཁག་གི་ཁང་པའི་རིན་གོང་ཆག་ཡས་ཀྱི་བརྒྱ་ཆ་གྲོང་ཁྱེར་འབྲིང་ཆུང་ཁག་ལས་ཤུགས་ཆེ་བ་འབྱུང་བཞིན་ཡོད་པ་རེད། རྒྱ་ནག་ནང་ལ་ཁང་པའི་རིན་གོང་མར་ཆག་པའི་གནས་སྟངས་འོག་ཁང་པའི་བདག་པོ་ཁྲི་སྟོང་མང་པོར་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པ་དང། ཁང་པའི་རིན་གོང་ཤུགས་ཆེ་ཆག་སྟབས་ཁོང་ཚོས་དངུལ་བུན་སྤྲོད་ཡས་ཀྱི་ཁུར་པོ་ལྗིད་དུ་འགྲོ་གི་ཡོད་ཅིང། དཔལ་འབྱོར་གནས་སྟངས་ཉམས་རྒུད་འགྲོ་བའི་དུས་དེར། ཟླ་རེར་དངུལ་བུན་སྤྲོད་དགོས་པའི་གནོན་ཤུགས་འོག་གལ་སྲིད་ཁང་པ་ཉོས་པའི་སྐབས་རིན་གོང་ཆེན་པོ་སྤྲད་ཡོད་ཚེ་ད་ཆ་ཁང་པའི་རིན་གོང་ཆག་བཞིན་པར་བརྟེན་ཁང་པ་འཚོང་རྒྱུ་བྱ་མ་ཐུབ་པ་མ་ཟད་དངུལ་བུན་སྤྲོད་རྒྱུར་ཡང་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པ་རེད། ད་ལྟའི་རྒྱ་ནག་ནང་ལ་འཕྲད་བཞིན་པའི་ས་ཁང་ཁྲོམ་རའི་དཀའ་ངལ་སེལ་རྒྱུར་སྲིད་གཞུང་གིས་དངུལ་ཁང་ཁག་གིས་ས་ཁང་ཁྲོམ་རའི་ལས་གཉེར་ཐོག་རོགས་རམ་བྱ་རྒྱུའི་སྐུལ་མ་བྱེད་ཀྱི་ཡོད་ཅིང། རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་བརྒྱུད་ལམ་གྱི་གནས་ཚུལ་སྤེལ་བ་ལྟར་ན། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བར་རྒྱ་ནག་གི་གྲོང་ཁྱེར་ཁག་ལྔ་བཅུ་ང་བདུན་ནང་ལས་གཞི་ཁག་བརྒྱ་དང་དྲུག་ཅུ་རེ་གཉིས་ཙམ་ལ་མ་དངུལ་མི་མང་ཤོག་སྒོར་ཐེར་འབུམ་ཉི་ཤུ་རྩ་དགུ་ལྷག་གི་དངུལ་བུན་ཐོབ་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གི་ས་ཁང་གི་རིན་གོང་ག་ཚོད་ཆག་ཀྱང་རྒྱ་ནག་ནང་ལ་ཁང་པ་ཉོ་མཁན་གྱི་གྲངས་འབོར་ད་དུང་ཡང་མང་དུ་འགྲོ་གི་མེད་པའི་སྐོར་གནས་ཚུལ་ནང་བཀོད་འདུག།

ད་འདི་སྐད་དེ་དུས་ཚོད་དེ་གཅིག་པ་རེད་དགོང་དག་ཆུ་ཚོད་ལྔ་དང་ཕྱེད་ཀ་ལ་ད་ང་ཚོ་དགོང་དག་དུས་ཚོད་དེ་ག་རེ་བྱས་ནས་བཞག་པ་ཡིན་ཟེར་ན་མི་མང་མང་པོ་ཅིག་ཡང་ཉིན་གུང་ཁ་ཅིག་ཕེབས་མ་ཐུབ་པ་བྱས་དེ་འདྲས་བྱེད་དུས་མ་དགོང་དག་ཨ་ནི་གསུང་ཆོས་ཞུ་འདོད་ཡོད་པ་ཚོ་ཚོའི་ཆེད་དུ་ཨ་ནི་རྐང་བཙུགས་ནས་དུས་ཚོད་དེ། ཡང་ད་རིང་བོད་ཚེས་བཅོ་ལྔ་ཉིན་གྱི་སྔ་དྲོར་དམིགས་བསལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལུགས་ལྟར་དགུང་གྲངས་དགུ་བཅུར་ཕེབས་པའི་གོ་སྟོན་རྟེན་འབྲེལ་མཛད་སྒོ་ཞིག་ཚོགས་གནང་རྒྱུའི་མཛད་རིམ་འདུག་ཁེ་ས་ཉིན་རྒྱབ་ལ་སེར་བྱེས་ནང་པའི་རིག་གཞུང་བསྟི་གནས་ཁང་གི་དབུ་བླ་ཆོས་འཁོར་རིན་པོ་ཆེ་མཆོག་ནས་རྒྱལ་བའི་བཀའ་དྲིན་རྗེས་དྲན་དང་འབྲེལ་བའི་རྒྱལ་བའི་མཛད་རྣམ་ངོ་སྤྲོད་གནང་འདུག་ལ། ཡང་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཉིན་གཉིས་པ་དང་གསུམ་པའི་སྐབས་རྒྱུད་སྨད་སྔགས་རམས་པ་ལྷུན་གྲུབ་སྐལ་བཟང་ལགས་ནས་བཅོ་ལྔ་མཆོད་པའི་སྐོར་ངོ་སྤྲོད་གནང་རྒྱུ་དང་རྗེ་བཙུན་བྱམས་པ་མགོན་པོའི་སྐུ་བརྙན་གདན་འདྲེན་ཞུ་གནང་རྒྱུ་སོགས་ཀྱི་མཛད་རིམ་ཁག་འདུག་ལ་ཨ་རིའི་གྲོང་ཁྱེར་ནིའུ་ཡོག་གི་རྗེས་སུ་ཨ་རིའི་མེ་ནི་སོ་ཀྲ་དང་སན་ཧྥི་རན་སིས་ཀོའི་གྲོང་ཁྱེར་གཉིས་ལ་ཡང་སྨོན་ལམ་ཚོགས་གནང་གཏན་འཁེལ་འདུག། ཡང་བལ་བོད་གཉིས་ཀྱི་ས་མཚམས་ཏི་པ་ལ། བཱན་ཇི་ཡང་ཟེར་བ་རྒྱ་ནག་ངོས་ནས་སྒོ་བརྒྱབ་པའི་རྐྱེན་གྱིས་ནང་མི་ཁ་བྲལ་དུ་ཕྱིན་པ་དང་ས་གནས་ཀྱི་ཚོང་ལ་གྱོང་གུན་ཆེན་པོ་ཕོག་བཞིན་འདུག་བལ་ཡུལ་གྱི་ཉིན་རེའི་ཚགས་པར The Kathmandu Post ཞེས་པའི་ཁེ་ས་གནས་ཚུལ་སྤེལ་དོན་ལྟར་ན། བསྟན་པ་དང་ཁོང་གི་བཟའ་ཟླ་དཔལ་ལྡན་ཤར་པ་གཉིས་བལ་བོད་གཉིས་ཀྱི་ས་མཚམས་ཏི་པ་ལ་བཱན་ཅི་ཡང་གི་ཉེ་འཁྲིས་ལ་གནས་སྡོད་བྱེད་ཀྱི་ཡོད་ཅིང་དེ་ནས་བོད་རང་སྐྱོང་ལྗོངས་ཅེས་འབོད་པའི་བོད་ཕྱོགས་ཀྱི་གཏིང་སྐྱེས་རྫོང་ཁོངས་ཀྱི་རིའུ་ཞེས་པའི་གྲོང་གསེབ་ཡོད་པ་དེ་ནི་བལ་བོད་གཉིས་ཀྱི་ས་མཚམས་ཏི་པ་ལ་ནས་རྒྱང་ཐག་ཀི་ལོ་མི་ཀྲར་སུམ་ཅུ་སོ་ལྔའི་སར་ཡོད་འདུག་ཤར་པ་ནང་མི་གནས་སྡོད་བྱ་ས་ནས་བོད་ཀྱི་གྲོང་གསེབ་དེ་བར་རྐང་ཐང་ལ་བསྐྱོད་ན་ཆུ་ཚོད་ལྔ་དང་སྤྱི་སྤྱོད་སྣུམ་འཁོར་ནང་ཆུ་ཚོད་གཅིག་ལས་འགོར་གྱི་མེད་ཀྱང། ས་མཚམས་དེ་བཞིན་རྒྱ་ནག་གཞུང་གིས་སྒོ་བརྒྱབ་པའི་རྐྱེན་གྱིས་ཤར་པ་པད་སྒྲོན་གྱིས་རང་ཉིད་ཀྱི་ཨ་མའི་ཕྱོགས་ཀྱི་སྤུན་མཆེད་རྣམས་འདས་པའི་ལོ་བཞིའི་རིང་ཐུག་འཕྲད་བྱེད་ཐུབ་མེད་སྐོར་གསུངས་འདུག་ཏོག་དབྱིབས་ནད་ཡམས་ཁྱབ་གདལ་སྐབས་རྒྱ་ནག་གཞུང་གིས་བལ་བོད་གཉིས་ཀྱི་ས་མཚམས་དེ་སྒོ་བརྒྱབ་ནས་ད་བར་སྒོ་ཕྱེ་མི་འདུག། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གླེང་མོལ་གྱི་ལེ་ཚན་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐོག་མར་སྐུ་བཅར་རྣམ་རྒྱལ་གྲྭ་ཚང་ནང་མཚན་ཉིད་ཀྱི་སློབ་གཉེར་གསར་འཛུགས་གནང་བ་དེས་སྤྱི་ཚོགས་ཁྱོན་ཡོངས་ནང་ཤུགས་རྐྱེན་དང་གྲུབ་འབྲས་ཇི་བྱུང་སོགས་དང་འབྲེལ་ཡོད་སྐོར་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སློབ་སྤྱི་ཐུབ་བསྟན་ཡར་འཕེལ་ལགས་དང། འདི་གའི་རྡ་རམ་ས་ལའི་ལས་ཁུངས་ཀྱི་འགན་འཛིན་ཡེ་ཤེས་ཟླ་བ་ལགས་གཉིས་བར་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང། བཞུགས་སྒར་དུ་རྟེན་གཞི་བྱས་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོ་གཞུང་ཆེན་མཚན་ཉིད་སློབ་གཉེར་ཁང་གསར་འཛུགས་མཛད་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་བར་ལོ་ངོ་ལྔ་བཅུ་ཧྲིལ་པོ་འཁོར་བའི་དུས་ཆེན་དང་བསྟུན་ཉེ་ཆར་ཨ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དུས་ཆེན་དེ་དང་འབྲེལ་བའི་ཐོག་ཕྱག་དཔེ་ཞིག་ཡ་སྤྱན་འབུལ་ཞུས་ཡོད་རེད། དེ་རིང་ང་ཚོ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་ནང་ཕྱག་དཔེ་དེའི་རྩོམ་སྒྲིག་པ་དང་ཨ་ནི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་བསླབ་གྲྭའི་སློབ་སྤྱི་དགེ་ཐུབ་བསྟན་ཡར་འཕེལ་ལགས་དང་ལྷན་དུ། ཨ་ནི་ད་ལོ་ལྔ་བཅུ་གྱི་བརྒྱུད་རིམ་ཁྲོད་ཨ་ནི་གཞུང་ཆེན་མཚན་ཉིད་སློབ་གཉེར་ཁང་དེ་ཐོག་མར་གསར་འཛུགས་མཛད་པའི་སྐབས་རེད་དེ་ནང་བཞིན་གྱི་བར་དུ་ཨ་ནི་གསར་འཛུགས་མཛད་པའི་སྐབས་ཡང་གདོང་ལེན་གནང་དགོས་པའི་གནས་སྟངས་རེད་ཨ་ནི་མཇུག་ཏུ་ད་ལོ་ངོ་ལྔ་བཅུ་འཁོར་བའི་དུས་ཚོད་དེའི་ནང་ལོགས་ལ་ད་མཚན་ཉིད་གཞུང་ཆེན་མཚན་ཉིད་སློབ་གཉེར་ཁང་དེ་གི་ཤུགས་རྐྱེན་དང་འབྲེལ་བའི་ཐོག་ང་ཚོ་ཐུགས་གསོ་གླེང་མོལ་ཞུ་གི་ཡིན། ཨ་ནི་རྒན་ལགས་ཐོག་མར་ང་ཚོ་དེ་རིང་དུས་ཚོད་བཏང་གནང་བ་དེ་བཀའ་དྲིན་ཆེ་ལེན་དུ་ཞུ་ཡ་ཡིན། རྒན་ལགས་ངས་བཀའ་འདྲི་ཞུ་ཡ་ཐོག་མ་དེ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང། གླིང་དུ་ད་ཅིག་གཞུང་ཆེན་མཚན་ཉིད་སློབ་གཉེར་ཁང་དེ་ཅིག་སློབ་གཉེར་གནང་སའི་གི་ད་ཅིག་སྲོལ་གསར་གཏོད་མཛད་ཡོད་རེད་པ་ལགས། དེའི་ཐོག་མའི་ཆ་ལ་དེའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དགོངས་གཞི་དེའི། ག་འདྲས་བྱུང་ཡོད་ན་དེ་སྐོར་གསུང་རོགས་ཞེས་བསླབས། གཅིག་དེ་ད་ནམ་རྒྱུན་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་ད་རིས་མེད་ཀྱི་ཆོས་སྡེ་ཁག་ཡིན་ནའི་རེད་དེ་ནང་བཞིན་གྱི་བཀའ་འགྱུར་བསྟན་འགྱུར་བཞུགས་སའི་གཙུག་ལག་ཁང་ལྷ་སྐུ་རྟེན་གསུམ་བཞུགས་སའི་ལྷ་ཁང་དེ་ཡན་ཆད་ནས་བྱེད་པ་གཅིག་གིས་ཨ་ནི་ཤེས་ཡོན་གྱི་བསྟི་གནས་ཁང་མདོར་བསྡུས་པ་ཡིན་ན་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ལྟ་བུ་གཅིག་ལ་ཡང་ཨ་ནི་བསྒྱུར་དགོས་ཡ་དང་དེའི་རྣམ་པ་འདྲ་པོ་གཅིག་བཟོ་དགོས་རེད་བྱས་ནས་ལམ་དེའི་བཀའ་སློབ་རབ་དང་རིམ་པ་ཕེབས་ཡོད་རེད། ད་དུང་སུ་ཕ་གི་ཁ་སུ་ར་ལམ་དེའི་གཙོ་བོ་འདི་ང་ཚོ་བོད་གངས་ཅན་གྱི་ལྗོངས་ལ་གཙོ་བོ་ཨ་ནི་སྒྲུབ་གྲྭ་གཙོ་བོ་བྱེད་པ་མ་གཏོགས་ཨ་ནི་བཤད་གྲྭ་གཙོ་བོ་མ་བྱེད་པ་བྱས་དེ་འདྲ་ཡིན་པ་ཡིན་ཙང་ཨ་ནི་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་བཤད་སྒྲུབ་ཟུང་འབྲེལ་བྱེད་དགོས་ཀྱི་ཡོད་པ་ལྷག་པར་དུ་ཨ་ནི་ང་ཚོ་ཁ་སུ་རའི་ཨ་ནི་གཙོ་བོ་ཚིག་བཟང་པོ་ཁ་ནས་བཏོན་པ་ཙམ་མ་ཡིན་པར་དོན་བཟང་པོ་ཡིད་ལ་བསམ་པ་ཞིག་དགོས་ཀྱི་ཡོད་པ་ཡིན་ན་ནི་གཞུང་ཆེན་མཚན་ཉིད་སློབ་གཉེར་བྱེད་དགོས་པ་དེ་ཧ་ཅང་གི་གལ་གནད་ཆེན་པོ་ཅིག་ལ་གཟིགས། བྱས་ནི་བཙན་བྱོལ་དུ་ཕེབས་མ་ཐག་ནས་ནི་ག་ཚོད་རེ་ང་ཚོ་དགོན་སྡེ་ཁག་ཚང་མ་ལོགས་ལ་ཡང་ནི་གཞུང་ཆེན་མཚན་ཉིད་སློབ་གཉེར་བྱེད་ཡག་གི་དགོངས་པ་བཞེས། དེ་དགོངས་པ་བཞེས་ཀྱི་ད་ག་ཚོད་རེ་ཐོག་མའི་ད་རྒྱུ་རྐྱེན་གཅིག་དེ་ད་ཅི་གོང་ལ་བཤད་པ་ནང་བཞིན་རེད། ལོ་རྒྱུས་སྒང་ལ་ཡང་ལོ་ངོ་བཞི་བརྒྱ་ལྔ་བརྒྱའི་ལོ་རྒྱུས་ཡོད་པའི་སྔགས་པ་གྲྭ་ཚང་ཁག་དེ་ཚོ་ལ་ཡང་ནམ་རྒྱུན་ང་ཚོ་ད་ཆོ་ག་ཕྱག་ལེན་ཐིག་རྡུལ་ཚོན་རོལ་མོ་འབུད་དཀྲོལ་དཀྱིལ་འཁོར་བྲི་སྟེ་གར་འཆམ་ལ་སོགས་པ་དེ་ཡི་ཕྱག་ལེན་རྨད་དུ་བྱུང་བ་དེ་འདྲས་ཡོད་པ་ཡིན་ན་ཡང་དེའི་ནང་བཞིན་གྱི་ལག་ལེན་དངོས་ཀྱི་ཐོག་ལ་ཡང་ཁ་སུ་རའི་ཕ་གིའི་བརྗོད་བྱ་ཇི་མ་ཇི་བཞིན་ཕྱག་ལེན་དུ་བསྟར་ཡ་ལ་དཀའ་ལས་ཡོད་པ་ཡིན་ཙང་དེ་ལ་བརྟེན་ནས་བཙན་བྱོལ་ཕེབས་མ་ཐག་ཏུ་གཞུང་ཆེན་མཚན་ཉིད་སློབ་གཉེར་བྱེད་ཡག་གི་སྲོལ་བཏོད་པ་ཅིག་ཆགས་ཀྱི་ཡོད་རེད། དེ་འདྲས་ཡིན་པ་ཡིན་ཙང་དེའི་ཐོག་མའི་ཁ་སུ་རའི་རྒྱུ་རྐྱེན་འདྲ་པོ་འདི་ཆགས་པ་ཡིན་ཙང་བཙན་བྱོལ་ཕེབས་མ་ཐག་ནས་ཨན་ནེ་གྲྭ་ཚང་ལ་ཡང་ད་མཚན་ཉིད་སློབ་གཉེར་བཙུགས་ཡས་ཀྱི་དགོངས་གཞི་དེ་ཚང་མ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ཐུབ་པ་ནས་ཨན་ནེ་ཡིས་ག་ཚོད་རེད་དགོངས་པ་བཞེས་ནས་གྲྭ་ཚང་ལ་ཡང་སྔོན་འགྲོའི་གྲ་སྒྲིག་འདྲ་པོ་དེ་འདྲ་གནང་ཡོད་རེད།
ལགས་སོ། རྒན་ལགས་ད་ལྟ་དེ་གོང་གསུངས་སོང་ད་དེ་གཙོ་བོ་དེའི་བཤད་སྒྲུབ་ཟུང་འབྲེལ་དང་ཐད་ཀར་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་པ་ལགས། ད་བཙན་བྱོལ་ལ་ང་ཚོ་གྱར་རྗེས་ཨན་ནེ་ཡིས་ད་ཅིག་ད་ལྟ་ང་ཚོ་གཞུང་ཆེན་མཚན་ཉིད་སློབ་གཉེར་ཁང་དེ་གསར་འཛུགས་མཛད་ཡོད་རེད། ཨ་དེ་སྔ་བོད་ལ་དེ་འདྲ་ཡོད་ན་ལགས། ཡོད་མ་རེད་བྱས་ཙང་གོང་ལ་ཞུས་པ་ནང་བཞིན་རེད་དཔེར་ན་རྣམ་རྒྱལ་གྲྭ་ཚང་ཆ་བཞག་པ་ཡིན་ན་ཐོག་མར་རྒྱལ་བ་སྐུ་ཕྲེང་གཉིས་པ་རྗེ་དགེ་འདུན་རྒྱ་མཚོས་ཆིག་སྟོང་ལྔ་བརྒྱ་བཅུ་མེད་དགུ་ལོ་ལ་ད་ལྟ་ཕྱག་བཏབ་པ་རེད། ཕྱག་བཏབ་ནས་ཕལ་ཆེར་ལོ་ལྔ་བརྒྱ་ལྷག་ཙམ་འགྲོ་གི་རེད་ལྔ་བརྒྱ་བཅོ་ལྔ་ཙམ་ད་དངོས་གཞི་ཕྱག་བཏབ་པའི་དེ་རྒྱལ་བ་སྐུ་ཕྲེང་གསུམ་པས་འབྲས་སྤུངས་ལ་ཡང་ཕྱག་བཏབ་ནས་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་བརྒྱད་ལོ་ལ་ཕྱག་བཏབ་ནས་ད་ལོ་བར་དུ་ལོ་ནི་བཞི་བརྒྱ་ལྔ་བཅུ་ང་དྲུག་འགྲོ་གི་ཡོད་རེད་དེ་ཡིན་པས་ནས་གང་ལྟར་ལྔ་བཅུ་ང་དགུའི་གོང་བར་དུ་ནི་རྣམ་རྒྱལ་གྲྭ་ཚང་དེ་སྔགས་པ་གྲྭ་ཚང་རང་ཆགས་བསྡད་ཡོད་རེད་གྲྭ་ཚང་གི་མཚན་ལ་ཆ་བཞག་པ་ཡིན་ན་རྒྱལ་བ་སྐུ་ཕྲེང་གསུམ་པས་ཕྱག་བཏབ་པའི་སྐབས་ལ་འབྲས་སྤུངས་ལ་ཡང་གསང་སྔགས་ཕོ་བྲང་བྱས་ནས་ནི་མཚན་གྱི་ཕོ་བྲང་ཟུར་ལས་གསང་སྔགས་ཕོ་བྲང་བྱས་ནས་ཡོད་རེད་གསང་སྔགས་བྱས་ནས་དེ་ནས་རྒྱལ་བ་སྐུ་ཕྲེང་ལྔ་པའི་སྐབས་ལ་ཕོ་བྲང་པོ་ཏ་ལ་ལ་སྤོས་པའི་སྐབས་ལ་གྲྭ་ཚང་གི་ད་གཙོ་རྟེན་ཞིག་འདུ་ཁང་འགྲུབ་དེ་ལ་གསང་སྔགས་དགའ་ཚལ་དང་དེ་མདོར་བསྡུས་པ་ཡིན་ན་རྒྱལ་བ་སྐུ་ཕྲེང་རིམ་བྱོན་ད་སྐུ་གོང་མ་བར་དུ་རྣམ་རྒྱལ་གྲྭ་ཚང་འདི་སྔགས་པ་གྲྭ་ཚང་རང་མ་གཏོགས་ནི་གཞུང་ཆེན་མཚན་ཉིད་སློབ་གཉེར་བྱེད་ཡས་ཀྱི་སྲོལ་བཟང་དེ་ཡོད་མ་རེད་མེད་པ་ཡིན་ཙང་དེའི་བར་ལ་ཡང་ང་ཚོ་ལག་ལེན་དངོས་ཀྱི་ཐོག་ནས་སྟོང་ཆ་ཆེན་པོ་ཅིག་ལྷག་བསྡད་ཀྱི་ཡོད་རེད། སྟོང་ཆ་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན་ད་ཅི་གོང་ལ་ཞུས་པ་ནང་བཞིན་ང་ཚོ་མདོ་ཕྱོགས་ལ་ཡང་ལུང་རྟོགས་གཉིས་དང་ང་ཚོ་སྔགས་ཕྱོགས་ལ་ཡང་བསྐྱེད་རྫོགས་གཉིས་ཡོད་པ་ནང་བཞིན་བྱས་ནས་སངས་རྒྱས་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་དགོས་ཡ་དེ་བཤད་སྒྲུབ་ཟུང་དུ་འབྲེལ་བའི་ཐོག་ནས་འཛིན་སྐྱོང་སྤེལ་གསུམ་བྱེད་དགོས་ཡ་དེའི་དོན་གྱི་སྙིང་པོ་ལ་གཟིགས་ནས་གཙོ་བོ་དེའི་སྟོང་ཆ་བསྐང་ཡས་ཀྱི་ཆེད་དུ་ད་ཅི་གོང་ལ་ཞུས་པ་ནང་བཞིན་རེད་ད་རྒྱལ་བ་སྐུ་ཕྲེང་བཅུ་གསུམ་གྱི་རིང་ལ་ཡང་ཨེ་ནས་སྔགས་པ་གྲྭ་ཚང་རང་བྱས་བསྡད་པ་རེད་དེ་ནང་བཞིན་གྱི་ཕྱག་ལེན་མཐོང་བརྒྱུད་རྦད་དེ་ཧ་ཅང་གི་ཕྱག་ལེན་རྨད་དུ་བྱུང་བ་དེ་འདྲ་ཡོད་རེད་ཡིན་པ་ཡིན་ནས་ད་མདོར་བསྡུས་པ་ཡིན་ན་གཞུང་ཆེན་མཚན་ཉིད་སློབ་གཉེར་མ་བྱས་པ་ཡིན་ན་དེའི་ནང་དོན་ཤེས་རྟོགས་ཐུབ་ཡས་དང་ལག་ལེན་སྒང་ལ་ཡ་ཨེ་ནས་སྟོང་ཆ་ཅིག་ལྷག་བསྡད་ཀྱི་ཡོད་པ་ཡིན་ཙང་དེའི་དཀའ་ངལ་སེལ་ཡས་དང་སྟོང་ཆ་བསྐང་ཡས་ཀྱི་ཆེད་དུ་ཨེ་ནས་བཙན་བྱོལ་ལ་ཕེབས་མ་ཐག་ཏུ་གཞུང་ཆེན་མཚན་ཉིད་སློབ་གཉེར་བྱེད་ཡས་ཀྱི་དགོངས་པ་བཞེས་ཡས་དང་སྲོལ་གཏོད་ཡས་ཀྱི་རྒྱུ་རྐྱེན་འདྲ་པོ་འདི་ཆགས་བསྡད་ཡོད་རེད། ལགས་སོ། ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོ་ལ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་གཞིར་བཟུང་ད་གཞུང་ཆེན་མཚན་ཉིད་སློབ་གཉེར་ཁང་འདི་གསར་འཛུགས་མཛད་ཡོད་རེད། ཐོག་མ་དེ་གསར་འཛུགས་མཛད་པའི་སྐབས་སུ་ཡང་ཅིག་གདོང་ལེན་གནང་དགོས་ཡས་ཀྱི་གནས་སྟངས་དེ་འདྲ་བྱུང་ཡོད་ན། རེད་ད་གདོང་ལེན་གནང་དགོས་ཡས་རིམ་པ་མང་པོ་བྱུང་ཡོད་རེད་ད། དཔེར་ན་ལོ། ཉིས་སྟོང་ཉི་ཤུ་བར་བརྩིས་པ་ཡིན་ན་ལོ་ལྔ་བཅུ་ཕྱིན་པ་རེད་ད་ལོ་བར་དུ་ལོ་ལྔ་བཅུ་ང་བཞི་ཕྱིན་པ་རེད། དེའི་ནང་ལོགས་ལ། ཐོག་མ་གསར་འཛུགས་གནང་པའི་སྐབས་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་ལས་རབ་དང་རིམ་པ་མང་པོ་བསྐྱོན་ཡོད་རེད། དེ་ཡང་ཐོག་མར་རྣམ་རྒྱལ་གྲྭ་ཚང་ལ་ཡང་གཞུང་ཆེན་མཚན་ཉིད་སློབ་གཉེར་སྲོལ་བཟང་གཏོད་ཀྱི་སྔོན་འགྲོའི་གྲ་སྒྲིག་ར་བ་རིམ་པ་གཅིག་གནང་ཡོད་རེད་དེ་ནས་དངོས་གཞི་ད་དབུ་འཛུགས་དང་དབུ་འཛུགས་གནང་གྲུབ་པའི་རྗེས་ལ་ཡང་རིམ་པ་བཞིན་ཡར་རྒྱས་གོང་འཕེལ་བཏང་གནང་ཡ་གི་རིམ་པ་མང་པོ་བྱུང་བ་རེད། ཐོག་མར་སྔོན་འགྲོའི་གྲ་སྒྲིག་ར་བ་མེད་པ་བྱས་གློ་བུར་དུ་བཙུགས་པ་ཡིན་ན་སྐུ་ངལ་ཡོད་པ་ཡིན་ཙང་སྔོན་འགྲོའི་གྲ་སྒྲིག་གི་ཆེད་དུ་མཚན་ཉིད་འདི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་བཙུགས་གནང་བ་རེད་དེ་ཡིན་ན་དེའི་སྔོན་འགྲོའི་གྲ་སྒྲིག་གི་ཆེད་དུ་ཨ་ནི་ལོ་རྒྱུས་ཐོག་ལ་རྣམ་རྒྱལ་གྲྭ་ཚང་འདི་ད་ཅི་གོང་ལ་ཞུས་པ་ནང་བཞིན་སྔགས་པ་གྲྭ་ཚང་རེད་དེ་ནང་བཞིན་གྱི་སྔགས་ཀྱི་ཕྱག་ལེན་ཐོན་ཚེ་གཙོ་བོ་ཐུགས་འགན་བཞེས་མཁན་དེ་སློབ་དཔོན་མ་གཏོགས་ཨ་ནི་མཁན་པོའི་རིམ་པ་དེ་བྱུང་མྱོང་ཡོད་མ་རེད་ཡིན་པ་ཡིན་ཙང་བཙན་བྱོལ་ལ་ཕེབས་མ་ཐག་ཏུ་ཨ་ནི་གཞུང་ཆེན་མཚན་ཉིད་སློབ་གཉེར་གཏོད་ཡ་གི་གཙོ་བོ་དགོངས་པ་བཞེས་ནས་དེའི་སྔོན་འགྲོའི་གྲ་སྒྲིག་ཆེད་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོ་ལ་ཡང་ཨ་ནི་མཁན་ཐོག་དང་པོ་རྗེ་བཙུན་བློ་བཟང་དོན་གྲུབ་གྲྭ་ཚང་གི་མཁན་པོ་ལ་ཡང་བསྐོ་གཞག་གནང། ཨ་ནི་དེ་ནང་བཞིན་གྱི་ཆུ་དབར་རྭ་སྟོད་རིན་པོ་ཆེ་གྲྭ་ཚང་གི་སློབ་དཔོན་ལ་བསྐོ་གཞག་གནང་ནས་ཨ་ནི་མཁན་རིན་པོ་ཆེ་ལ་ཡང་སྐུ་ཞབས་བགྲེས་པ་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་གོང་གི་ད་བོད་རང་གི་གྲྭ་ཚང་གི་སྐུ་ཞབས་བགྲེས་པ་ལྔ་བཅུ་ང་གཉིས་ཙམ་བཙན་བྱོལ་ལ་ཕེབས་ཐུབ་པ་དེ་རྒྱས་ཚང་མ་རུབ་རུབ་བྱས་ནས་ཨ་ནི་དོན་ཚོད་ལ་ཡ་ཨ་ནི་མཁན་པོའི་ཐོག་ནས་མ་རྗེ་རིན་པོ་ཆེའི་གསུང་ལམ་རིམ་ཆེ་འབྲིང་ཆུང་གསུམ་ལ་སོགས་པ་དོན་ཚོད་སྔོན་འགྲོའི་རིམ་པ་ར་བ་བཀའ་ལུང་ཁྲིད་གནང་རིམ་པ་གཅིག་གནང་ཡོད་རེད་དེ་ནང་བཞིན་བཙན་བྱོལ་ལ་ཕེབས་ནས་ཨ་ནི་བོད་ནས་ཕེབས་མཁན་གྱི་སྐུ་ཞབས་གཞོན་པའི་གྲས་དེ་རྒྱས་ཨ་ནི། གདན་ས་ལ་ཁ་སང་དེ་སྦག་ས་ལ་ཡང་ད་ལྟ་སྦག་ས་ཆོས་སྒར་ཐར་འདོད་ནོར་བུའི་གླིང་ལ་ཡང་ཨ་ནི་གཞུང་ཆེན་མཚན་ཉིད་སློབ་གཉེར་གནང་ཡ་ལ་ཕར་བཏང་གནང་སྐུ་ཞབས་བགྲེས་པ་དེ་རྒྱས་གཉིས་བརྩེགས་ལྔ་རྩ་ཆེན་སྒྲ་ལེ་བའི་སྲོལ་ལ་བཞུགས་ཆགས་གནང་ནས་དེ་འདྲས་བྱས་ནས་ཁ་ད་སྐུ་ཞབས་གཞོན་པ་དེ་རྒྱས་མཚན་ཉིད་ཀྱི་ཐོག་མ་སློབ་གཉེར་ཆེད་དུ་སྦག་ས་ལ་ཡང་བཏང་གནང་བ་དེ་འདྲས་རིམ་པ་གཅིག་བྱས་ནས་སྔོན་འགྲོའི་གྲ་སྒྲིག་རིམ་པ་དེ་འདྲས་གནང་ཡོད་རེད། ད་དེ་ནས་བྱས་ཙང་དེ་འདྲས་ཀྱི་སྔོན་འགྲོའི་གྲ་སྒྲིག་དང་ཆ་ཚང་ཅིག་མ་གནང་བ་ཡིན་ན་ལམ་སང་གློ་བུར་དུ་བཙུགས་པ་ཡིན་ན་གི་དགེ་རྒན་རེད་དེ་ནང་བཞིན་གྱི་སློབ་སྦྱོང་བྱེད་མཁན་ལ་སོགས་པ་དེ་ཡང་ལམ་སྲོལ་གསར་པ་ཅིག་དང་ཨ་ནི་སྔས་མ་སྦྱངས་མ་མྱོང་བའི་བསླབ་གཞི་གསར་པ་ཅིག་དེ་ཡང་དཔེ་དེ་ཧ་ལས་པའི་རྒྱ་ཆེ་ལ་གཏིང་ཟབ་པའི་གཞུང་ཆེན་མཚན་ཉིད་སློབ་གཉེར་ཡིན་པ་ཡིན་ཙང་བྱས་ཙང་གློ་བུར་དུ་ཅིག་གྲ་སྒྲིག་བྱས་མེད་པའི་ཐོག་ནས་བཙུགས་པ་ཡིན་ན་སྐུ་ལས་ཁག་པོ་ཡོང་གི་ཡོད་པ་ཡིན་ཙང་སྔོན་འགྲོའི་གྲ་སྒྲིག་ར་བ་རིམ་པ་འདི་འདྲ་ཅིག་གནང་ཡོད་རེད་ཨ་ནི་དེ་ནང་བཞིན་གྱི་ཡང་གདོང་ལེན་གནང་དགོས་རིམ་པ་ར་བ་གཅིག་དེ་གཙོ་བོ་གཞུང་ཆེན་མཚན་ཉིད་སློབ་གཉེར་བཙུགས་པ་ཡིན་ན་མི་ཉུང་ངུ་གཅིག་གི་ཐོག་ལ་བཙུགས་པ་ཡིན་ན་འགོ་འཛུགས་ཐུབ་ཡས་བཟོ་ཅིག་ཡོད་མ་རེད་དེ་ཡིན་དུས་སློབ་གཉེར་བྱེད་མཁན་གྱི་སློབ་ཕྲུག་དེ་ཚད་དང་ལྡན་པ་ཟེར་ནས་མི་འདུག་ཡང་ན་ཞེ་དྲག་མང་པོ་དགོས་ཀྱི་ཡོད་པ་ཡིན་ཙང་ཨ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་དང་ཨ་ནི་བདུན་ཅུ་བར་རུ་ལ་ཡང་ཨ་ནི་སྔོན་འགྲོའི་གྲ་སྒྲིག་དེ་ལས་གྲྭ་ཚང་ལ་སློབ་གཉེར་བ་ཉི་ཤུ་རྩ་བརྒྱད་ཅིག་གསར་དུ་བཙུགས་གནང་པ་རེད་སྔས་མ་ཡོད་པ་དེའི་སྒང་ལ་སྔོན་དུ་ཡོད་པའི་ཐོག་ལ་བྱས་ནས་ཨ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་ཨ་ནི་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གསར་བཞེངས་ན་གནང་གྲུབ་པའི་རྗེས་ལ་ཡང་ཨ་ནི་དུས་འཁོར་དབང་ཆེན་ཐེངས་མ་དང་པོ་དང་གཉིས་པ་གཉིས་དེ་བོད་ལ་གནང་བ་རེད་ཡིན་པ་ཡིན་ན་རྒྱ་གར་ལ་ད་ཕེབས་ནས་དུས་འཁོར་དབང་ཆེན་ཐོག་མ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གསར་བཞེངས་ལེགས་གྲུབ་ཟིན་པའི་དབུ་འབྱེད་ལ་དུས་འཁོར་དབང་ཆེན་ཐོག་མ་དེ་གནང་བ་རེད། དེ་དང་འབྲེལ་ནས་གྲྭ་ཚང་ལ་ཡང་ཨ་ནི་གཞུང་ཆེན་མཚན་ཉིད་སློབ་གཉེར་གཏོད་ད་དངོས་གཞི་གསར་གཏོད་གནང་ཡ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོའི་ལོ་གསར་གྱི་ད་ཚེས་པ་གཅིག་དེ་ནང་བཞིན་གྱི་ཆོ་འཕྲུལ་དུས་ཆེན་ལ་བསྟུན་ནས་ཨ་ནི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དབང་ཆེན་གྱི་མཛད་སྒོའི་ཐོག་ལ

བསྐོ་བཞག་གནང་དགོས་ཡོད་པ་ཡིན་སྟབས་ཐོག་མའི་དགེ་རྒན་དེ་ལ་ཡ་ཨ་ནི་དགའ་ལྡན་ཤར་རྩེ་མཁན་ཟུར་བླ་ཏི་རིན་པོ་ཆེ་དང་དགེ་བཤེས་རབ་བརྟན་ལགས་རྣམ་པ་གཉིས་བསྐོ་བཞག་གནང་ནས་ཁོང་རྣམ་པ་གཙོས་པའི་དགེ་རྒན་གནང། ད་དགེ་རྒན་རྣམ་པ་དེས་འགྲིག་གི་ཡོད་མ་རེད། ད་ཡང་དེ་ལ་ཡ་བསླབ་གཞིའི་སློབ་དེབ་དགོས་ཀྱི་ཡོད་རེད། སློབ་དེབ་དེའང་ད་གདོང་ལེན་གནང་ཡ་གི་རིམ་པ་གསར་པ་གཅིག་ཆགས་པ་ཡིན་ཙང། གདན་ས་སེ་འབྲས་དགེ་གསུམ་ལ་གཞུང་ཆེན་མཚན་ཉིད་སློབ་གཉེར་ད་ཧ་ཅང་གི་རྒྱ་ཆེ་ལ་གཏིང་ཟབ་པ་དུས་ཡུན་རིང་པོའི་ལོ་རྒྱུས་ཡོད་པའི་སློབ་གཉེར་གནང་སྲོལ་ཡོད་རེད་ཡིན་པས་ན་གྲྭ་ཚང་ལ་དེ་ཡོད་མ་རེད། གྲྭ་ཚང་ལ་གདན་ས་སེ་འབྲས་དགེ་གསུམ་གྱི་བསླབ་གཞིའི་སློབ་དེབ་དེ་ཚོ་གཏན་འབེབས་བྱས་པ་ཡིན་ན་ཨ་ནི་དུས་ཚོད་ཀྱི་ཆ་ནས་ཏག་ཏག་ཡང་རན་པོ་ཡོད་མ་རེད། གྲྭ་ཚང་འདི་ལོ་རྒྱུས་ཕྱོགས་ནས་སྔགས་པ་གྲྭ་ཚང་ཡིན་པ་ཡིན་ཙང་སྔ་མ་ནས་བྱས་པ་ཅིག་གིས་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱིས་ད་བོད་གངས་ཅན་གྱི་ལྗོངས་ཀྱི་ད་བསྟན་པ་དང་འགྲོ་བའི་དོན་དང་དེ་ནང་བཞིན་གྱི་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་གྱི་སྐུ་ཕྱྭ་ལ་སོགས་པ་དེ་འདྲས་ཀྱི་དོན་དུ་ཨ་ནི་ཡི་དམ་གསང་བདེ་འཇིགས་གསུམ་ཐུན་མོང་མ་ཡིན་པ་དཔལ་དུས་ཀྱི་འཁོར་ལོ་ཨ་ནི་ཟུང་ཅིག་བསྐང་གསོ་ལ་སོགས་པ་མདོར་བསྡུས་པ་ཡིན་ན་སྔགས་ཕྱོགས་ཁོ་རང་གི་ད་པོ་ཏི་གསུམ་བློ་འཛིན་བྱེད་དགོས་ཀྱི་ཡོད་རེད། བློ་འཛིན་བྱས་པ་དེས་ཨ་ནི་བསྡེབས་རྒྱུགས་བྱས་ནས་ཆ་ཚང་ཐེངས་གཅིག་ལ་ཡང་རྒྱུགས་སྤྲད་དགོས་རྒྱུགས་སྤྲད་པ་དེས་གྲྭ་ཚང་གི་ཚོགས་གཞུང་དང་དེ་ནང་བཞིན་གྱི་རིམ་པ་གསུམ་བརྒྱུད་ནས་མཐའ་མ་དེ་ལ་ཡང་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་བློ་རྒྱུགས་ཕུལ་དགོས་ཀྱི་རིམ་པ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ནང་བར་དུ་མུ་མཐུད་ནས་གནས་ཏེ་དེ་འདྲ་ཅིག་བྱས་དེ་ཡིན་དུས་བྱས་ཙང་སྔགས་ཕྱོགས་ཀྱི་ཐོག་ནས་ཕྱག་ལེན་ཧ་ཅང་གི་མང་པོ་ཡོད་རེད་ད་ཆོ་ག་བློ་འཛིན་ཙམ་མ་ཟད་གོང་ལ་ཞུས་པ་ནང་བཞིན་རེད་ཆོ་ག་འདོན་ཚུལ་ཨ་ནི་འདོན་གདངས་དབྱངས།

དགོས་ཀྱི་གྲྭ་ཚང་ཡིན་པ་ཡིན་ཙང་དུས་རིང་པོ་ཅིག་ནས་གྲྭ་ཚང་ལ་བསྡུས་གྲྭ་ཆེ་འབྲིང་ཆུང་གསུམ་གྱི་བསླབ་གཞི་དེ་འདི་བཞག་གནང་ཡོད་རེད་ད་དེ་ནས་ཕྱི་ནང་གི་གྲུབ་མཐའི་རྣམ་བཞག་ཤེས་དགོས་ཡ་གལ་ཆེན་པོ་ཡིན་པ་ཡིན་ཙང་གྲུབ་མཐའི་ནང་རོལ་ནས་ད་ཧ་ཅང་གི་རྒྱས་ཤོས་འདྲ་པོ་དེ་ལྕང་སྐྱ་རོལ་པའི་རྡོ་རྗེས་མཛད་པའི་གྲུབ་མཐའ་ཐུབ་བསྟན་ལྷུན་པོའི་མཛེས་རྒྱན་འདི་བཙུགས་གནང་ཡོད་རེད་དེའི་སྒང་ལ་ཡ་ད་དེའི་སྔོན་ལ་ཡ་འབྲས་སྤུངས་ཀྱི་ཕྱག་ལེན་ཤེས་ཡ་བྱས་ནས་བློ་རྟགས་ཡོད་རེད་ད་དེ་ནས་རྗེས་ལ་ཡ་ཨ་ནི་གཙོ་བོ་རྗེ་བདག་ཉིད་ཆེན་མོའི་ལྟ་བའི་ལེགས་བཤད་ལྔ་དེ་རྗེས་གྲྭ་ཚང་གི་བསླབ་གཞི་སློབ་དེབ་ལ་གཏན་འབེབས་གནང་ནས་མདོར་བསྡུས་པ་ཡིན་ན་ནི་དྲང་ངེས། དེའི་རྗེས་ལ་ཡང་ལམ་རིམ། དེའི་རྗེས་ལ་ཡང་སྤྱོད་འཇུག་ཀུན་བཏུས། སྔགས་རིམ་ཆེན་མོ་ད་དེའི། ཆ་ནས་གཙོ་བོར་བྱས་ནས་བསླབ་གཞི་དེ། ཁོང་སྐྱབས་མགོན་ཆེན་པོ་མཆོག་རང་ཉིད་ཀྱིས། གདན་ས་དང་པོ་ཐུན་མོང་མ་ཡིན་པའི་བསླབ་གཞི་སློབ་དེབ། གཏན་འབེབས་གནང་བ་སོགས་ད་གདོང་ལེན་རིམ་པ་འདི་འདྲའི། མང་པོ་ཅིག་གནང་ཡོད་རེད་དོ་དེ་མི་རྟག་གནས་ཚུལ་ཞིབ་ཕྲ་བ་ལས་ལས་ཟེར་བའི་རེ་བ། ལའོ། ད་རྒན་ལགས་ཀྱིས་ད་ཅིག་དེའི་གདོང་ལེན། ག་འདྲས་གནང་ཡོད་མེད་དེའི་སྐོར་ཞིབ་ཕྲ་གསུངས་གནང་སོང་དེ་ལ་ཡང་གཙོ་བོ་གཅིག་དེ་བསླབ་གཞི་ཆགས་ཀྱི་འདུག་པ། དེའི་སྐོར་ལ་ཨ་ནི་རྒན་ལགས་གསུངས་གནང་སོང། ད་ཡིན་པས་ན་ད་ལྟ་གཞུང་ཆེན་མཚན་ཉིད་སློབ་གཉེར་ཁང་དེ་ནང་ལོགས་ལ་དཔེར་ན་ད་ཅིག་འདི་སློབ་གཉེར་གནང་ཡས་ཀྱི་ད་ཅིག་ལོ་རིམ་འདི་ག་ཚོད་ཙམ་ཡིན་ན་ཅིག་ལོ་མང་ཉུང་འབྱོར་ར་འདི་ག་ཚད་སུ་ཡིན་ན། ཨ་རེད་ད་ཅིག་གོང་ལ་ཞུས་པ་ནང་བཞིན་ད་ཐོག་མར་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་གཞུང་ཆེན་མཚན་ཉིད་སློབ་གཉེར་བཙུགས་པ་ནས་བྱས་པ་ཅིག་གིས་དེ་ནས་མར་སློབ་སྦྱོང་གནང་ནས་བསླབ་པ་མཐར་སོན་གྱི་རིམ་པ་དང་པོ་དེ་སྐབས་དང་པོ་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོ་ལ་ནི་བསླབ་པ་མཐར་སོན་བྱུང་བ་རེད། ནི་དེ་ནས་མར་བྱེད་པ་ཅིག་གིས་ད་ལོ་རིམ་དང་པོ་གཉིས་པ་གསུམ་པ་བར་དུ་དགུ་བཅུ་གོ་གཉིས་བར་དུ་ནི་ལོ་རིམ་བཅུ་རེད་ལོ་རིམ་བཅུ་པོ་དེ་ཁོང་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་བཞེས་ནས་ང་ཚོར་ས་བཅུའི་ནི་རིམ་པ་དང་མཐུན་པའི་ལོ་རིམ་བཅུ་གཏན་འབེབས་གནང་བ་རེད། ད་དེ་ནས་སྐབས་བཞི་པ་ནས་བྱེད་པ་ཅིག་གིས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ནས་བྱེད་པ་ཅིག་གིས་སྐབས་བཞི་པ་ནས་ཉིས་སྟོང་བཅུ་གཉིས་ཀྱི་བར་དུ་ནི་ཡང་ལོ་རིམ་གསུམ་སྤར་ཆ་གནང་བ་རེད། ང་ཚོ་ནམ་གྱི་མདོ་ཕྱོགས་ཀྱི་ས་བཅུའི་ལ་ང་ཚོ་རིམ་པ་དང་མཐུན་པའི་ལོ་རིམ་བཅུ་བྱས་ད་ལྕི་ནས་ང་ཚོ་གསང་སྔགས་ལ་ཡང་བཅུ་གསུམ་རྡོ་རྗེ་འཛིན་པ་ཟེར་ནས་ཡང་ས་བཅུ་གསུམ་གྱི་རིམ་པ་ཡོད་དེའི་དང་མཚུངས་བྱས་ནས་ཨ་ནི་ལོ་རིམ་གསུམ་སྤར་ཆ་གནང་བ་རེད་ལོ་རིམ་གསུམ་འདི་ད་ཅི་གོང་ལ་ཞུས་པ་ནང་བཞིན་གྱི་ཐོག་མའི་ལོ་རིམ་བཅུ་འདིའི་སྒང་ལ་རྗེ་རིན་པོ་ཆེའི་ལམ་རིམ་ཆེན་མོ་འདི་ས་བཅུ་ན་ནི་སྔགས་རིམ་ཆེན་མོ་ལ་ཡང་ཐོག་མར་ནི་རྒྱུད་སྡེ་འོག་མ་གསུམ་དེ་དང་བླ་མེད་རྒྱུད་བྱས་རིམ་པ་ལོ་རིམ་གཉིས་མ་གཏོགས་ཡོད་མ་རེད་ཡིན་པས་ཨ་ནི་བླ་མེད་དེ་ལ་ཡང་དབང་དང་བསྐྱེད་རིམ་བྱས་ན་བསྐྱེད་རིམ་དང་རྫོགས་རིམ་ལོ་རེ་རེ་པ་དབྱེ་བ་ཕྱེ་ནས་ལོ་རིམ་བཞི་བཟོས་གནང་བ་རེད། དེ་ནང་བཞིན་གྱི་ཡེ་ཤེས་རྡོ་རྗེ་ཀུན་བཏུས་དེ་ལོ་རིམ་གཅིག་སྤར་ནས་ལོ་རིམ་བཅུ་གསུམ་བཟོས་ནས་ལོ་རིམ་བཅུ་གསུམ་དེ་ང་ཚོ་ཉིས་སྟོང་བཅུ་གཅིག་བར་དུ་ལོ་རིམ་བཅུ་གསུམ་བྱས་ནས་ཕྱིན་པ་རེད། ད་དེ་ནས་ཉིས་སྟོང་བཅུ་གཉིས་ཀྱི་ལོ་ལ་ཡང་ང་ཚོ་ཕར་ཕྱིན་གྱི་སློབ་ཚན་འདི་སྔོན་མ་བསླབ་གཞིའི་ནང་ལ་ཡོད་མ་རེད་དེ་མེད་དུས་དེ་ཧ་ཅང་གི་གལ་གནད་ཆེན་པོ་ཡིན་པ་ཡིན་ཙང་དེ་ཡིན་གཅིག་མིན་གཅིག་གི་སློབ་སྦྱོང་བྱེད་དགོས་འདུག་བྱས་ནས་ཨ་ནི་ཤེས་ཡོན་ལྷན་ཚོགས་ཐོག་ནས་གོ་བསྡུར་བྱུང་པ་རེད་ཐོག་མ་ད་ལྟའི་མཁན་རིན་པོ་ཆེ་ཁྲོམ་ཐོག་རིན་པོ་ཆེ་མཆོག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་སྙན་སེང་ཕུལ་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡང་ད་ང་ཚོ་ས་བོན་རིམ་པ་རིམ་པ་ཁ་ཤས་ཤིག་ཕུལ་བ་རེད་ཕུལ་བའི་ཐོག་ལ་ཨ་ནི་ཕར་ཕྱིན་ལོ་རིམ་གསུམ་བཙུགས་ཡས་ལ་ཨ་ནི་ཐོག་མའི་ལོ་རིམ་བཅུ་གསུམ་གྱི་སྒང་ལ་ང་ཚོ་ལོ་རིམ་གཅིག་དེ་ཉུང་རུ་བཏང་བ་རེད། མ་གིའི་གྲུབ་མཐའི་ནང་ནས་གྲུབ་མཐའ་སེམས་ཙམ་པ་མ་གཏོགས་གྲུབ་མཐའ་དབུ་མ་དེ་མ་དགོས་བྱས་དེ་ནས་ཡང་དེ་དབུ་མའི་ལོ་རིམ་གསུམ་ཕྱིན་ནས། དེའི་སྒང་ལ་ཡང་ཕར་ཕྱིན་ལོ་རིམ་གསུམ་བཙུགས་པ་རེད་ཕར་ཕྱིན་ལོ་རིམ་གསུམ་པོ་དེས་ད་མིན། རྣམ་རྒྱལ་གྲྭ་ཚང་དེ་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་གྱི་གྲྭ་ཚང་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་གྱི་གསུང་འབུམ་དེ་ཚོའི་ཐོག་ལ་ཡང་ཐོས་བསམ་སློབ་གཉེར་བྱེད་ཡས་དང་འཛིན་སྐྱོང་སྤེལ་གསུམ་བྱེད་ཡས་གལ་ཆེན་པོ་ཡིན་པ་ཡིན་ཙང་ཕར་ཕྱིན་གྱི་ཨ་ནེ་བསླབ་གཞི་དེ་རྒྱལ་བ་ལྔ་པ་ཆེན་པོས་མཛད་པའི་ཕར་ཕྱིན་བློ་བཟང་དགོངས་རྒྱན་བཞག་ན་ཡག་པོ་འདུག་བྱས་འདི་བཞག་དེའི་སྒང་ལ་ཡང་ཡང་ང་ཚོ་རིམ་པ་རིམ་པ་ཁ་ཤས་ཤིག་ཕུལ་ཡོད་རེད། དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེའི་སྒང་ལ་ཡང་དམིགས་བསལ་ཕྱག་བྲིས་ཕྱག་བསྟར་མའི་ཐོག་ནས་ལམ་སྟོན་ཕེབས་གཅིག་དེ་སྲས་རྟེན་འབྲེལ་ཆེན་མོ་དང་རྗེས་བཟུང་གི་རིགས་རྣམས་རྣམ་གཞག་གཉིས་པོ་དེ་ཨ་ནི་སློབ་གཉེར་བྱེད་ཟེར་བྱས་དེའི་སྒང་ལ་ཁ་སྣོན་རྣམ་པ་གཉིས་གནང་བ་ནང་བཞིན་བྱས་ནས་ལོ་རིམ་བཅོ་ལྔ་བཟོས་ནས་ད་ལྟ་བར་དུ་ལོ་རིམ་བཅོ་ལྔའི་བསླབ་གཞི་དེ་འགྲོ་གི་ཡོད་རེད་ད་བསླབ་གཞིའི་སྒང་ལ་ལོ་རིམ་བཅོ་ལྔ་རེད་དེ་ཡིན་པས་ནས་ང་ཚོ་སློབ་སྦྱོང་བྱེད་ཡས་དེ་ད་དུང་ལོ་བཅུ་བདུན་གྱི་སློབ་སྦྱོང་བྱེད་ཀྱི་ཡོད་རེད་ད་ལྟའི་ང་ཚོ་རྣམ་རྒྱལ་གྲྭ་ཚང་སློབ་གཉེར་ཁང་གི་སློབ་ཕྲུག་ཚོ་ཚོ་ལོ་ཆུང་ཆུང་རེད་ཞལ་གྲངས་མང་པོ་ཡོད་རེད་ཡོད་པ་ཡིན་ཙང་ཨ་ནེ་ང་ཚོ་སྔོན་མ་གི་བསྡུས་གྲྭ་ཆུང་འབྲིང་གཉིས་ལོ་གཅིག་དང་བློ་རྟགས་གཉིས་ལོ་གཅིག་རེད་ཡིན་པས་ནས་ད་ལྟ་ང་ཚོ་ལོ་ཆུང་ཆུང་ཡིན་པས་ཡིན་ཙང་ལྟའི་དུས་ཚོད་རིང་ཙམ་ཞིག་དང་རྒྱ་ཆེ་ལ་གཏིང་ཟབ་པའི་སློབ་སྦྱོང་བྱེད་ཐུབ་ན་བསམས་ནས་ཨ་ནེ་བསྡུས་གྲྭ་ཆུང་ང་ལོ་གཅིག་འབྲིང་ང་གཅིག་ཆེ་བ་ལོ་གཅིག་བྱས་ནས་བསྡུས་གྲྭ་ཆུང་འབྲིང་ཆེ་གསུམ་ལོ་གསུམ་བློ་རྟགས་གཉིས་སྔོན་མ་ལོ་རིམ་གཅིག་རེད་དེ་ད་དེང་སང་བྱས་པས་ནས་བློ་རིག་ལོ་གཅིག་རྟགས་རིགས་ལོ་གཅིག་བྱས་དེང་སང་རོའི་རང་དེ་ལག་ལེན་སྒང་ལ་ལོ་རིམ་བཅུ་བདུན་གྱི་སློབ་སྦྱོང་བྱེད་ཀྱི་ཡོད་རེད་ད་ཕྱག་འཁྱེར་ཕུལ་ཡས་ད་དེ་ཁྱེད་ཚང་མང་དུ་ལོ་རིམ་བཅོ་ལྔའི་ཕྱག་འཁྱེར་ཕུལ་ནས། འགྲོ་ད་བར་དུ་རིམ་པར་བསྒྱུར་བཅོས་དེ་འདྲ་གཅིག་ཕྱིན་ཡོད་རེད། ལགས་སོ། ད་རྒན་ལགས་ལོ་ལྔ་བཅུའི་ནང་ལོགས་ལ་ད་ལྟ་བར་དུ་དཔེར་ན་ད་ཅིག་གཞུང་ཆེན་མཚན་ཉིད་སློབ་གཉེར་ཁང་ནང་ད་ཅིག་སློབ་གཉེར་མཛད་ནས་བསླབ་པ་མཐར་སོན་པ་ད་ལྟ་བར་དུ་ག་ཚོད་བྱུང་ཡོད་ན། ད་བསླབ་པ་མཐར་སོན་རིམ་པ་དང་པོ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོ་ལ་རིམ་པ་དང་པོ་དེ་ཐོན་པ་རེད། ད་རིམ་པ་མཐའ་མ་དེ་ད་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོ་ལ་ང་ཚོ་བསླབ་པ་མཐར་སོན་མཐའ་མ་དེ་རེད། དེའི་བར་དུ་ད་སྐབས་ཉི་ཤུ་རྩ་གཅིག་བསླབ་པ་མཐར་སོན་བྱུང་ནས་དེའི་ཐོག་ལ་ཡང་ད་ཡོངས་སུ་རྫོགས་པའི་སློབ་སྦྱོང་མཐར་ཕྱིན་ནས་མདོ་སྔགས་སློབ་ཐོན་པ་བྱས་ནས་མདོ་སྔགས་རབ་འབྱམས་པའི་ཕྱག་ཁྱེར་ཕུལ་བ་རེད་མདོ་དང་སྔགས་གཉིས་ཀ་ལོ་ལ། ད་དེའི་ཕྱག་ཁྱེར་དེ་ནང་ལ་མདོ་ཕྱོགས་ཀྱི་ད་ང་ཚོ་འཛིན་རིམ་བཅོ་ལྔ་སྔགས་ཕྱོགས་ལ་ཡང་ད་ཡི་དམ་གསང་བདེ་འཇིགས་གསུམ་དཔལ་དུས་ཀྱི་འཁོར་ལོ་དེ་ནང་བཞིན་གྱི་ཕུར་པ་ཡང་སྙིང་སྤུ་གྲི་གསུང་གཅིག་བསྐང་གསོ་ལ་སོགས་པ་བློ་འཛིན་བློ་འཛིན་ཙམ་མ་ཟད་དེའི་ཕྱག་ལེན་ཆ་ཚང་ཡོད་རེད་དཀྱིལ་འཁོར་བྲིས་ཏེ། རོལ་མོ་འབུད་དཀྲོལ། ནི་དེ་ནང་བཞིན་གྱི་གར་འཆམ་ཆོས་སོ་ཀ་རྒྱན་སྟོན་དང་ཡང་དེ་གྱད་ཆ་ཚང་སློབ་གཉེར་བྱས་པའི་མདོ་སྔགས་རབ་འབྱམས་པའི་ཕྱག་ཁྱེར་དེ་ཕུལ་ནས་ད་ལྟ་བར་དུ་ཕྱག་ཁྱེར་ཆ་ཚང་བཞེས་ཐུབ་མཁན་དེ་ལ་བརྒྱ་དང་བཅུ་གསུམ་བྱུང་བྱུང་ཡོད་རེད། ལགས་སོ། ང་ཚོས་ད་ཅིག་རླུང་འཕྲིན་གསན་མཁན་རེད་གཟིགས་མཁན་མང་པོ་ཅིག་གིས་འདི་མཁྱེན་འདོད་ཡོད་ས་རེད། ད་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་དང་ནི་རྒྱལ་བ་སྐུ་ཕྲེང་རིམ་བྱོན་བར་གྱི་འབྲེལ་བ་ཡོད་རེད་ད་ལོ་རྒྱུས་ཀྱི་ཐོག་ནས

རྒྱལ་བ་སྐུ་ཕྲེང་གཉིས་པས་ཕྱག་བཏབ་པ་ཞིག་ཆགས་ཀྱི་ཡོད་རེད། རྒྱལ་བ་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་པས་གཙང་གི་གདན་ས་བཀྲ་ཤིས་ལྷུན་པོར་ཕྱག་བཏབ། དེའི་རྗེས་ལ་ཡང་རྒྱལ་བ་སྐུ་ཕྲེང་གཉིས་པ་ཡང་གཙང་གི་གདན་ས་བཀྲ་ཤིས་ལྷུན་པོ་ལ་ཡང་བཞུགས། གང་མཚམས་ནས་ག་རེ་ཟེར་གཙང་ལ་ཡང་དང་བཞུགས་བཟོད་མ་བདེ་བ་བཟོ་འདྲ་བྱས་ནས་མདོར་བསྡུས་པ་ཡིན་ན་ཐུན་མོང་སྣང་ངོ་ལ་ང་ཚོ་བཞུགས་བཟོད་མ་བདེ་བ་རེད་དེ་དོན་དམ་པའི་ངོ་ལ་ཡང་ལྷོ་ཁའི་ཕྱོགས་ལ་ཡང་དང་སངས་རྒྱས་བསྟན་པ་འཛིན་སྐྱོང་སྤེལ་གསུམ་དང་བསྟན་པ་དང་འགྲོ་བའི་དོན་མཛད་ཡག་གི་ཆེད་དུ་ཨན་ལྷོ་ཁའི་ཕྱོགས་ལ་ཡང་ཕེབས་པ་རེད། ལྷོ་ཁའི་ཕྱོགས་ལ་ཕེབས་པའི་སྐབས་ལ་ལྷོ་ཁའི་ཕྱོགས་ལ་སྔོན་མ་བཀའ་གདམས་པའི་དགོན་པ་ཕན་བདེ་དགོན་པ་ཟེར་ཅིག་ཡོད་རེད་ཕན་བདེ་དགོན་པ་ལ་ནད་ཡམས་བྱུང་ནས་ཕལ་ཆེར་དགོན་པ་དེ་འཐོར་ཞིག་ཕྱིན་པ་རེད་འཐོར་ཞིག་ཕྱིན་ནས་ཨན་ནི་སྐབས་དེ་དུས་ཀྱི་དགེ་འདུན་པ་ཚོས་སོ་སོ་སོའི་སྐུ་གསུང་ཐུགས་རྟེན་ག་རེ་འཁྱོག་པ་དང་ཚུར་ཁྱེར་ནས་ཨན་ནི་སྲོག་མགོ་གང་ཐོན་འདྲ་པོ་བྱས་ནས་ཕྱོགས་དང་མཚམས་ལ་ཡང་ཁ་གྱེས་པ་རེད་དེ་འདྲ་བྱེད་པའི་སྐབས་ལ་ཕན་བདེ་དགོན་པའི་དགེ་འདུན་བཞི་སྡེ་གཅིག་གིས་ལྷོ་ཁའི་ཕྱོགས་ལ་ཡང་རྗེ་བདག་ཉིད་ཆེན་པོས་ཕྱག་བཏབ་པའི་དགོན་པ་མང་པོ་ཡོད་པ་ཡིན་ཙང་དེ་ཚོ་ལ་ཡང་སྐྱབས་བཅོལ་བའི་ཆེད་དུ་ལྷོ་ཁའི་ཕྱོགས་ལ་ཕྱིན་པའི་སྐབས་ལ། རྒྱལ་བ་དགེ་འདུན་རྒྱ་མཚོ་ལྷོ་ཁའི་ཕྱོགས་ལ་ཡང་ཕེབས་ནས་ནི་ཕེབས་ལམ་གཅིག་ལ་ཡང་རྣམ་པ་ཚོ་མཇལ་བ་རེད། བྱས་ནས་རྒྱལ་བ་དགེ་འདུན་གྲུབ་པས་དགེ་འདུན་བཞི་སྡེ་དེ་ལ་ཁྱོད་ཚོ་ག་ནས་ཡོང་བ་ཡིན་པ་ག་བར་འགྲོ་ག་ཡིན་པ་ཟེར་ནས་བཀའ་འདྲི་གནང་པའི་སྐབས་ལ་དགེ་འདུན་བཞི་སྡེ་དེས་སྙན་སེང་དེ་ཞུས་པ་རེད། སྙན་སེང་ཞུས་པའི་སྐབས་ལ་རྒྱལ་བ་དགེ་འདུན་རྒྱ་མཚོས་ནི། ཁྱེད་ཚོའི་དགོན་པ་ནི་ཕན་བདེ། བསྟན་པ་ལ་ཕན་པ་དང་སེམས་ཅན་ལ་བདེ་བར་བྱས་ནས་ཧ་ཅང་གི་མིང་སྒྲ་ཡག་པོ་འདུག་ང་ཡང་བསྟན་པ་ལ་ཕན་པ་དང་སེམས་ཅན་བདེ་བའི་ཆེད་དུ་ལྷོ་ཁའི་ཕྱོགས་ལ་འགྲོ་གི་ཡོད་ངའི་མཉམ་དུ་ཡོང་གི་ཡིན་པས་ཟེར་ནས་ཕར་བཀའ་འདྲི་གནང་པའི་སྐབས་ལ་དགེ་འདུན་བཞི་སྡེ་དེ་ཧ་ཅང་གི་དགའ་པོ་བྱུང་ནས་རྗེས་སུ་ཡི་རང་བྱས་ནས་མཉམ་དུ་ཕེབས་ནས་ལྷོ་ཁའི་ཕྱོགས་ལ་ཕེབས་ལྷོ་ཁའི་ཕྱོགས་ལ་ཕེབས་ནས་རྒྱལ་བ་སྐུ་ཕྲེང་གཉིས་པས་ང་ཚོ་ག་རེ་ཟེར་གནས་སྒོ་འབྱེད་མཛད་མཁས་པའི་དབང་པོ་ཆེ་མཚུངས་མེད་དགེ་འདུན་རྒྱ་མཚོར་གསོལ་བ་འདེབས་གསུངས་པ་ནང་བཞིན་བྱས་ནས་ཡོངས་གྲགས་ཀྱི་ང་ཚོ་ལྷ་མོ་བླ་མཚོའི་གནས་སྒོ་ཕྱེས་པ་རེད་གནས་སྒོ་ཕྱེས་པ་དང་མཉམ་དུ་ཆིག་སྟོང་ལྔ་བརྒྱ་བཅུ་མེད་དགུ་ལོ་ལ་ཨེ་ནི་ལྷོ་ཁའི་ཕྱོགས་ཀྱི་མངའ་དྭགས་རྒྱལ་གསུམ་གྱི་ནང་ནས་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་གསར་བཞེངས་གནང་གསར་བཞེངས་གནང་བ་དེ་ལ་ཡང་གྲྭ་ཚང་བཞི་གསར་བཞེངས་གནང་ཡོད་རེད་གྲྭ་ཚང་བཞིའི་དང་པོ་དེ་ལ་ཡང་ཨེ་ནི་ལེགས་བཤད་གླིང་གྲྭ་ཚང་ཟེར་ཏེ་ཆ་ཤས་ཁ་ཚོད་རེ་ཕྱག་བཏབ་ནས་དེ་ནས་བྱས་པ་གཅིག་གིས་ཕན་བདེ་ལེགས་བཤད་གླིང་གི་ཐོག་མའི་དབུ་འདྲ་བ་དེ་ནས་ཚུགས་པ་རེད་ཨེ་ནི་དེ་ནང་བཞིན་གྱི་ད་ལྟ་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་བཞེངས་པའི་སྐབས་ལ་ད་གཙོ་བོ་ཕྱག་རོགས་ཞུ་མཁན་དེ་དགེ་འདུན་བཞི་སྡེ་ཆགས་བསྡད་ཡོད་རེད་ད་དགེ་འདུན་བཞི་སྡེ་དེ་ཨེ་ནི་རྒྱལ་བ་དགེ་འདུན་རྒྱ་མཚོའི་ད་གསོལ་དཔོན་དང་ཞབས་ཕྱི་གནང་ཨེ་ནི་ལྷོ་ཁའི་ཕྱོགས་ལ་ཡང་བཞུགས

ཆགས་སྟབས་དེ་ལ་ཡང་ཐོག་མའི་རྟེན་འབྲེལ་གྱི་མཛད་སྒོ་དང་དེ་ནང་བཞིན་གྱི་དེ་ལ་ཡང་ཕན་བདེ་ལེགས་བཤད་གླིང་ཟེར་གྱི་རྣམ་རྒྱལ་གྲྭ་ཚང་གི་མཚན་སྔོན་ནས་དེ་དེ་ནས་འདོགས་གནང་བ་རེད། དེ་ནང་བཞིན་གྱི་རྣམ་རྒྱལ་གྲྭ་ཚང་ཟེར་དེ་རྒྱལ་བ་སྐུ་ཕྲེང་གསུམ་པ་རྒྱལ་བ་བསོད་ནམས་རྒྱ་མཚོ་དང་སོག་པོའི་རྒྱལ་པོ་ཨལ་ཐན་རྣམ་པ་གཉིས་དེ་མཆོད་ཡོན་གྱི་འབྲེལ་བ་བྱུང་པ་ཡིན་ཙང་དེ་བོད་གངས་ཅན་གྱི་ལྗོངས་ཀྱི་ད་མི་ག་ཚོ་རེད་ཆོས་སྲིད་གཉིས་ཀྱི་བདག་པོ་ཟེར་ནས་མི་འདུག་ཡང་ན་རྒྱལ་བ་བསོད་ནམས་རྒྱ་མཚོ་དང་སོག་པོའི་རྒྱལ་པོ་རྣམ་པ་གཉིས་དེ་ད་སྐུ་ཚེ་ཞབས་པད་བརྟན་ཡག་གི་ཆེད་དུ་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་པ་སྐབས་དེ་དུས་ཞལ་གྲངས་མང་པོ་ཡོད་རེད། ནི་ཐོག་མ་དེ་དུས་ཞལ་གྲངས་ཉི་ཤུ་ཡས་མས་ཤིག་བཙུགས་པ་རེད་ཞེས་གསུངས་ཀྱི་ཡོད་རེད་ད་ཁོང་རྣམ་པ་ཚོས་ཉི་མ་ཆར་ཅན་ནི་ཚེ་ལྷ་རྣམ་གསུམ་གྱི་ནང་ནས་རྣམ་རྒྱལ་མའི་ཆོ་ག་གསུངས་པ་ཡིན་ཙང་ནི་ཆོ་གའི་ཆ་ནས་རྣམ་རྒྱལ་གྲྭ་ཚང་ཅེས་མཚན་ཐོགས་པ་རེད་ཆོ་ག་དེ་ག་གི་ཆེད་དུ་གསུངས་ཀྱི་རེད་ལབ་པ་ཡིན་ན་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་སྐུ་ཕྱྭ་ཞབས་བརྟན་ཆེད་དུ་གསུངས་ཀྱི་ཡོད་པ་དང་དེ་ནས་ད་གང་ལྟར་དེར་བལྟོས་པ་ཡིན་ན་རྣམ་རྒྱལ་གྲྭ་ཚང་དེ་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ཐུན་མོང་མ་ཡིན་པའི་གྲྭ་ཚང་ཡིན་པ་དང།